དེ་ནས་བོད་ཀྱི་གཞས་པ་གྲགས་ཅན་གངས་ཤུགས་ལགས་སྙུང་གཞིའི་རྐྱེན་པས་སྨན་བཅོས་བྱས་ཀྱང་ཕན་འབྲས་མ་བྱུང་བར་འདས་གྲོངས་སུ་ཕྱིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། བལ་ཡུལ་གྱི་སྤྱི་ཚོགས་ཞབས་ཞུ་བ་དབང་ཕྱུག་རབ་བརྟན་བླ་མ་ལགས་ནས། གྲོང་གསེབ་དབུལ་ཕོངས་ཀྱི་ས་ཁུལ་དུ་འཕྲོད་བསྟེན་ཞབས་འདེགས་ཐད་གཟེངས་སུ་ཐོན་པའི་ཕྱག་ལས་གནང་བར། རྒྱ་གར་དང་སིང་ག་པུར་སོགས་ཀྱི་ཆེ་བསྟོད་གཟེངས་རྟགས་ཐོབ་ཡོད་པའི་སྐོར་གྱི་གནས་ཚུལ་ཞིག་དང། དེ་ནས་རྒྱ་ནག་གཞུང་གིས་སྨར་ཁམས་ཁྱུང་འབུམ་ཀླུ་ར་དགོན་པའི་ནང་གྲྭ་པ་གསར་ཞུགས་བྱ་མི་ཆོག་པའི་བཀག་སྡོམ་བྱས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ཐོག་མར། བོད་ཀྱི་གཞོན་ནུ་ལྷན་ཚོགས་དང་བུད་མེད་ལྷན་ཚོགས་གཉིས་ནས་གནས་མཆོག་རྡོ་རྗེ་གདན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་གྲུབ་པ་དང་བསྟུན་ནས་སྤྱི་ཚོགས་ཞབས་ཞུའི་ལས་འགུལ་ཡང་མཇུག་སྒྲིལ་གནང་ཡོད་པའི་སྐོར། གནས་མཆོག་རྡོ་རྗེ་གདན་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།

གསུང་ཆོས་བཀའ་དྲིན་ཆེ་གནང་མཛད་པ་དང་བསྟུན་ནས་ཕྱི་ནང་དད་ལྡན་སེར་སྐྱ་མི་མང་ཁྱོན་ཆེ་བཅས་འདུ་འཛོམས་བྱེད་པའི་དུས་སྐབས་སུ་བོད་ཀྱི་གཞོན་ནུ་ལྷན་ཚོགས་དང་བུད་མེད་ལྷན་ཚོགས་གཉིས་ནས་སྤྱི་ཚོགས་ཞབས་ཞུའི་ལས་འགུལ་འདྲ་མིན་སྤེལ་ཞུས་པ་ལྟར། ཐེངས་འདིའི་གོང་ས་མཆོག་གི་གསུང་ཆོས་སྐབས་ཏེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་བཅུ་དགུ་ཉིན་ནས་དབུ་འཛུགས་ཀྱིས་ཕྱི་ལོ་གསར་ཚེས་ཀྱི་ཚེས་གཉིས་བར་ཉིན་གྲངས་བཅོ་ལྔའི་རིང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཡན་ལག་ས་གནས་ཁག་བཅུ་ནས་བོད་མི་སྐྱ་སེར་ཕོ་མོ་རྒན་གཞོན་དྭང་བླངས་ཞབས་ཞུ་བ་དྲུག་ཅུ་བརྒལ་བ་ཞིག་མཉམ་ཞུགས་ཀྱིས་གཙོ་བོ་གོང་ས་མཆོག་གི་གསུང་ཆོས་ཀྱི་མཛད་རིམ་མཚོན་པའི་གསལ་བསྒྲགས་ཞུ་རྒྱུ་དང་ཛ་དྲག་མྱུར་སྐྱོབ་དང་དེ་བཞིན་མི་དང་ཅ་དངོས་བོར་བརླག་རྙེད་འཚོལ་ཡོང་ཐབས་གནང་བ་དང། གཞན་ཡང་མེ་འཁོར་བབས་ཚུགས་སུ་ཆོས་ཞུ་བར་སྣེ་ལེན་རོགས་སྐྱོར་ཞུ་རྒྱུ་བཅས་ཀྱི་ལས་འགུལ་འཆར་འགོད་གནང་སྟེ་སྤྱི་ཚོགས་ཞབས་ཞུ་བསྒྲུབས་གནང་ཡོད་པ་རེད་འདུག་དེའི་སྐོར་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། ནད་དང་ཛ་དྲག་འདྲ་བྱུང་དུས་ཙམ་པ་གཞོན་ལྷན་ཚོགས་སྒྲིག་འཛུགས་ཀྱི་འགན་འཁྱེར་བྱས་དུས་ཚོད་ཉི་ཤུ་རྩ་བཞིའི་རིང་ལ་ཞབས་ཕྱི་ཞུ་ཐུབ་པ་བྱུང་དུ་ཡོད། ད་ན་ཤེས་ད་སྟབས་མ་ལེགས་པ་ལ་དེ་ལས་དེ་རིང་འགྲོགས་ཅིག་ཆ་མཚོན་པ་ཡིན་ན། ཅེས་སྒང་ཏོག་ནས་ཕེབས་པའི་ཨ་མ་ལགས་གཅིག་མོ་རང་དེ་ནད་མནར་བྱུང་རྗེས་ཛ་དྲག་ནད་མནར་བྱུང་རྗེས་དགོངས་པ་རྫོགས་པའི་གནས་ཚུལ་ཅིག་ཆགས་བསྡད་ཡོད་ད་ན་ཤེས།

ཐོག་མར་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་གྲངས་ཙམ་ཞིག་ནས་དབུ་འཛུགས་གནང་ཞིང། དེ་ནི་གཙོ་བོ་བོད་ནས་ཕེབས་མཁན་རྣམས་ལ་སྐད་ཀྱི་གོ་བརྡ་མ་འཕྲོད་པའི་དཀའ་ངལ་འཕྲད་པ་རྣམས་ལ་རོགས་སྐྱོར་བྱ་ཆེད་ལས་འགུལ་སྤེལ་བ་ཞིག་ཡིན་ཀྱང། ལས་འགུལ་དེ་མང་ཚོགས་ནས་གདེང་འཇོག་གིས་རྒྱབ་སྐྱོར་གནང་བ་སོགས་ལ་བརྟེན་ནས། མུ་མཐུད་མཇུག་སྐྱོང་གནང་བ་ཞིག་ཡིན་པའི་འགྲེལ་བརྗོད་གནང་བྱུང། སྤྱི་ཡོངས་ཀྱི་དེ་སྔ་ཡོད་པ་ནང་བཞིན་གྱི་ཅིག་ང་ཚོའི་ཞབས་ཕྱི་འདི་འདྲའི་ཅིག་ཞུ་དུས་ཙམ་པ། མི་མང་མི་ཚོགས་མང་པོ་ཅིག་གིས་ད་ང་ཚོ་ལ་ཡག་ཅིག། ཁོ་རང་རྣམ་པ་ཚོ་གིས་ཐུགས་རྗེ་ཆེ་ད་གསུང་རྒྱུ་གྲུབ་ཚུལ་ལབ་ན་དེ་རིང་ད་ཁེ་སེ་ནི་ཅན་ད་དེ་བ་ལ་ཐུགས་རྗེ་ཆེ་ཞུ་མཁན་མང་དག་ཅིག་འབྱོར་བསྡད་ཀྱི་འདུག་ང་ཚོའི་ཁེ་ཅིག་སྤྱི་ཚོགས་ཞབས་ཞུ་དེ་གིས་དམིགས་བསལ་ཅིག་དངོས་གནས་ཀྱི་ང་རང་ཚོ་ལ་ཁ་ཡོད་ལག་ཡོད་ཀྱི་ཕན་དེ་འདྲ་ཐོབ་ཀྱི་འདུག་མ་འོངས་པ་ལ་མུ་མཐུད་ནས་བྱེད་རོགས་བྱེད་ལབ་མཁན་མང་དག་ཅིག་བྱུང་འདུག་ལགས། ཡང་བོད་ཀྱི་གཞོན་ནུའི་ལས་འགུལ་དེའི་ནང་མཉམ་ཞུགས་གནང་མཁན་བོད་དོན་ལས་འགུལ་བ་དང་རྩོམ་པ་པོ། བསྟན་འཛིན་བརྩོན་འགྲུས་ལགས་ནས་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོ་ནས་དབུ་འཛུགས་ཀྱིས་བོད་ཀྱི་གཞོན་ནུའི་སྤྱི་ཚོགས་ཞབས་ཞུའི་ལས་འགུལ་འདིའི་ནང་ཆད་མེད་ཀྱིས་མཉམ་ཞུགས་གནང་ཡོད་ཅིང་ཁོང་གི་དགོངས་པར་བྱས་ན། སྤྱི་ཚོགས་ཞབས་ཞུའི་ལས་འགུལ་དེ་ནི་ནང་ཆོས་ཉམས་ལེན་གྱི་གཙོ་བོ་ཞིག་ཡིན་པར་གསུངས་གནང་བྱུང།
སྐབས་དེའི་རྡོ་རྗེ་གདན་ལ་ཡང་མི་རྣམ་པ་མང་པོ་ཞིག་ཡོང། འབྲེལ་བ་མ་འགྲིག་པ་བྱས་བརླགས། ལྷག་པར་དུ་ཕ་མ་སྤུན་མཆེད་སྤུ་གུ་དེ་འདྲ་ཁ་བྲལ། སྤོ་བོ་རྨོ་མོ་དེ་འདྲ་ཁ་བྲལ་ནང་ལ་ལོག་མ་ཤེས་པ་དེ་འདྲ་ཡོང་གི་འདུག་བ། ཁོང་ཚོ་ལ་ཡང་ལག་ཐོག་ཁ་པར་མི་འདུག་འབྲེལ་བ་བྱེད་ས་ནི་ཁོ་རང་ཚོ་གཅིག་ག་པར་བསྡད་ཀྱི་ཡོད་མེད།

དེ་བཞིན་ཡང་བོད་ཀྱི་བུད་མེད་ལྷན་ཚོགས་ཀྱིས་ནམ་རྒྱུན་ནང་བཞིན་གོང་ས་མཆོག་གི་གསུང་ཆོས་སྐབས་དེར། ཉེ་ཆར་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཉིན་ནས་དབུ་འཛུགས་ཀྱིས་ཟླ་བ་འདིའི་ཕྱི་ཚེས་གཅིག་བར། བདུན་ཕྲག་གཅིག་གི་རིང་རྡོ་རྗེ་གདན་གྱི་དུས་འཁོར་གསུང་ཆོས་ར་བའི་ནང། འཕྲོད་བསྟེན་དང་འབྲེལ་བའི་ཁོར་ཡུག་གཙང་བཟོའི་ལས་འགུལ་སྤེལ་གནང་ཡོད་པ་རེད། དེའི་སྐོར་དབུས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ། བསྟན་འཛིན་སྒྲོལ་མ་ལགས་ཀྱིས་ངོ་སྤྲོད་གནང་དོན་ལ།
ད་འཕྲོད་བསྟེན་དེ་གལ་ཆེ་ཤོས་ཤིག་རེད་ཞུ་དགོས་རེད་བ། མིའི་འཕྲོད་བསྟེན་དེ་ཡག་པོ་ཡོད་པ་རེད་ཞུ་ན་ཚང་མ་འགྲིག་འགྲོ་གི་རེད་ཞུ་དུས། ཨ་ནི་འཕྲོད་བསྟེན་འདིའི་ཐོག་ལ་ཨ་ནི་ཁོར་ཡུག་དེ་གཙང་མ་ཡོད་ཡ་གལ་ཆེན་པོ་ཡིན་ཙང་ཨ་ནི་བོད་བུད་མེད་ལྷན་ཚོགས་ངོས་ནས་དང་བླངས་རང་བྱས་ཏེ་ཨ་ནི་ཡང་དག་གསུང་ཆོས་ར་བའི་གི་ནང་ལོགས་ལ་ཡང་ཨ་ནི་སྨོན་ལམ་ཚོགས་པའི་སྐབས་སུ་རེད་ད་ནང་བཞིན་གསུང་ཆོས་ཚོགས་པའི་སྐབས་སུ་ལ་ཉི་མ་གཅིག་ལ་དུས་བཞི་བཞི་དུ་ཡང་ང་ཚོ་གཙང་མ་བཟོ་གི་ཡོད་སྔ་དྲོ་མ་ཚོགས་གོང་ནས་གཅིག་ད་ནང་བཞིན་གི་བར་སེང་སྐབས་སུ་ལ་གཅིག་ད་ནང་བཞིན་གི་ཡང་ཉིན་གུང་གཙང་མ་བཟོས། ཉིན་གུང་རྗེས་ལ་ཡང་གསུང་ཆོས་ཡར་འཚོགས་པའི་སྐབས་སུ་ལ་ཨ་ནི་ཡང་གཅིག་དེའི་རྗེས་ལ་བར་སེང་གཅིག་བཏང་དགོས་རེད་དེའི་སྐབས་སུ་ལ་གཅིག་ད་ག་ནང་བཞིན་གྱི་ཨ་ནི་གྲོལ་བའི་རྗེས་ལ་ཨ་ནི་ཡང་ཚང་མ་གཙང་མ་བཟོས་ནས་མར་འགྲོ་ཡག་ཅིག་དེ་འདྲ་ཅིག་ང་ཚོས་ཉི་མ་གཅིག་ལ་དུས་བཞི་བཞི་དུ་བྱས་གཙང་མ་བཟོ་གི་ཡོད་ཁོར་ཡུག་གཙང་མ་སྔ་ལོ་དང་མི་འདྲ་བར་ད་ལོ་དད་ལྡན་ཆོས་ཞུ་བ་ཕྲན་བུ་ཉུང་བ་ཡོད་དུས་བོད་ཀྱི་བུད་མེད་ལྷན་ཚོགས་ནས་ལས་འགུལ་ཁག་གཅིག་ཕྱིར་འཐེན་གནང་ཡོད་ན་ཡང་བོད་ནང་གི་ཁོར་ཡུག་དང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཀྱིས་མཚོན་པའི

རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བོད་ཀྱི་གཞས་པ་གྲགས་ཅན་གངས་ཤུག་ལགས། སྙུང་གཞིའི་རྐྱེན་པས་སྨན་བཅོས་བྱས་ཀྱང་ཕན་འབྲས་མ་བྱུང་བར། འདས་གྲོངས་སུ་ཕྱིན་ཡོད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ། ཡེ་ཤེས་ཟླ་བ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་དང་པོའི་ཚེས་གཉིས་ཉིན་བོད་ནང་གི་ཞོགས་པའི་ཕྱག་ཚོད་གསུམ་དང་སྐར་མ་བཅོ་བརྒྱད་སྟེང་བོད་ཀྱི་གཞས་པ་གྲགས་ཅན་གངས་ཤུག་ལགས་སྙུང་གཞིའི་རྐྱེན་གྱིས་སྨན་བཅོས་བྱས་ཀྱང་ཕན་འབྲས་མ་བྱུང་བར་འདས་གྲོངས་སུ་ཕྱིན་ཡོད་པ་དང་བོད་ནང་གི་སྒྱུ་རྩལ་བ་སྨན་བླ་སྐྱབས་ལགས་ནས་གངས་ཤུག་ལགས་སུ་ནད་གཞི་མྱུར་སྐྱོབ་བྱས་ཀྱང་ཕན་འབྲས་མ་བྱུང་བར་གློ་བུར་འདས་གྲོངས་སུ་ཕྱིན་སོང་བས་ཁོང་གི་ཕ་མ་སྤུན་མཆེད་དང་སློབ་བུ་དང་དགའ་ཉེ་དག་ནས་མྱ་ངན་གདུང་སེམས་སེལ་རོགས་ཞུ་རྒྱུ་ལས་ཐབས་གཞན་ཅི་མེད་སྐོར་འགྲེལ་བརྗོད་གནང་འདུག་གཞས་པ་གངས་ཤུག་ལགས་ནི་བོད་ནང་གླུ་གཞས་སྒྱུ་རྩལ་ཐད་ནས་མི་དམངས་ཀྱི་དགའ་བསུ་ཤུགས་ཆེར་ཐོབ་ཡོད་པས་གཞས་པ་རྒན་གྲས་ཤིག་དང་སྤྱི་ཚོགས་སྟེང་ཁོང་ལ་བོད་ཀྱི་མཛའ་གཞས་རྒྱལ་པོར་འབོད་སྲོལ་ཞིག་ཀྱང་བྱུང་ཡོད་པ་དང་ཐེངས་དེར་ཁོང་འདས་གྲོངས་སུ་ཕྱིན་པར་བོད་ཕྱི་ནང་གཉིས་ཀྱི་སྤྱི་ཚོགས་དྲ་ལམ་ཁག་ཏུ་ཁོང་ལ་གདུང་སེམས་མཉམ་སྐྱེད་དང་མྱ་ངན་སོགས་བྱེད་མཁན་མང་དག་ཅིག་བརྒྱུད་སྤེལ་བྱེད་བཞིན་འདུག་པ་ལས་བོད་མི་ཞིག་གིས་གངས་རིའི་གླུ་སྐད་བཞུད་སོང་དང། གངས་བཞུགས་བཞུད་སོང་ལ་ཁོང་གི་གླུ་གཞས་འཛོམས་པ་ཡག་མོ་ལུས་སོང་སོགས་བཀོད་འདུག་གངས་བཞུགས་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ཟླ་བ་དགུ་པའི་ཚེས་བཅོ་ལྔ་ཉིན་བོད་ནང་གི་རྔ་བ་རུ་སྐྱེས་ཤིང། ཟི་ཁྲོན་རོལ་དབྱངས་སློབ་གླིང་ནས་རོལ་དབྱངས་ཆེད་ལས་ཐོག་སློབ་མཐར་ཕྱིན་ཡོད་པ་དང། ཁོང་ཉིད་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཙམ་ཞིག་ལ་བཙན་བྱོལ་དུ་འབྱོར་ནས་སུ་ཇ་བོད་ཁྱིམ་སློབ་གྲྭར་སློབ་གཉེར་གནང་མྱོང་ཡོད་འདུག་ལ། རྗེས་སུ་ཁོང་ཕྱིར་བོད་དུ་ཕེབས་ནས་བོད་ཀྱི་རྡུང་ལེན་པ་བདུད་བྷེ་ལགས་དགེ་རྒན་དུ་བསྟེན་ནས་རྡུང་ལེན་སྒྱུ་རྩལ་གཙོས་གླུ་གཞས་ཆེད་ལས་སློབ་གཉེར་གནང་ཡོད་འདུག་ལ་སྨན་བླ་སྐྱབས་ལགས་ནས་གངས་བཞུགས་ལགས་ཀྱིས་བོད་ནང་གི་མདོ་དབུས་ཁམས་གསུམ་ནས་སློབ་ཕྲུག་མང་དག་ཅིག་བསྐྱངས་གནང་ཡོད་པ་སོགས་བརྗོད་འདུག་གངས་བཞུགས་ལགས་སུ་ཚབ་མཚོན་གླུ་གཞས་བརྩམས་ཆོས་ལ་ཟླ་འོད་འོག་གི་པོ་ཏཱ་ལ་དང་མཛེས་པའི་མཁུར་ཚོས་དམར་པོ་གངས་ལྗོངས་སེམས་པའི་ལོག་མལ་སྙིང་ཁུང་གི་འབོད་པ་འཛོམས་པ་ཡག་མོ་ལ་སོགས་མང་པོ་ཡོད་པ་ལས་སེམས་ཀྱི་ལོག་མལ་དང་འཛོམས་པ་ཡག་མོ་སོགས་བོད་མདོ་དབུས་ཁམས་གསུམ་ཡོངས་ལ་སྐད་གྲགས་ཤུགས་ཆེར་ཕྱིན་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱིས་རྒྱ་གར་ལྷོ་ཕྱོགས་ས་ཁུལ། བོད་ཀྱི་རིག་གཞུང་དང་སྒྱུ་རྩལ་གྱི་ལས་གཞིའི་སྐོར་གོ་རྟོགས་ལས་འགུལ་དེ་མཇུག་སྒྲིལ་གནང་བཞག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བའི་ནང། ལས་གཞི་དེ་བཞིན་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན། ཧོན་སུར་རབ་རྒྱས་གླིང་བོད་མིའི་གཞིས་ཆགས་ནས་མགོ་འཛུགས་གནང་ནས། མུ་མཐུད་ནས་སྦེ་ལ་ཀོ་བི་དང་ཀོ་ལི་གལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ནང་ཟབ་ཁྲིད་གནང་ནས། དེ་རིང་ཚེས་གཉིས་ཉིན་ཀོ་ལི་གལ་དུ་མཇུག་སྒྲིལ་གནང་ཡོད་འདུག་ཆོས་རིག་ལྷན་ཁང་གི་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་ཀྱིས་ཆོས་རིག་ལྷན་ཁང་གི་ངོ་སྤྲོད་གནང་ཐོག་ལྷན་ཁང་གི་ངོས་ནས་བོད་མིའི་ཆོས་དང་རིག་གཞུང་འཚོ་གནས་ཡོང་ཐབས་སུ་ཕྱག་ལས་གནང་ཕྱོགས་ཀྱི་ཐད་འགྲེལ་བརྗོད་གནང་བཞག། ཟབ་ཁྲིད་ལས་གཞི་འདིར། ལྷོ་ཕྱོགས་གཞིས་ཆགས་ཁག་གསུམ་ནས་བོད་མི་ཉིས་བརྒྱ་ལྔ་བཅུ་ཙམ་ནས་ཆ་ཤས་བླངས་བཞག། ཡང་ཆོས་རིག་ལྷན་ཁང་གི་དྲུང་ཆེ་དོན་གྲུབ་ཚེ་རིང་ལགས་ཀྱིས་བོད་མིའི་སྒྱུ་རྩལ་དང་རིག་གཞུང་གི་མ་དངུལ་གྱི་ལས་གཞིའི་སྐོར་ངོ་སྤྲོད་གནང་ཐོག་ད་བར་ལས་གཞི་འདིའི་ཐོག་གྲུབ་འབྲས་གང་ཐོན་པའི་དངོས་བྱུང་གློག་བརྙན་ཞིག་སྟོན་གནང་བཞག། ཡང་སྦེལ་ཀོ་བི་བོད་མིའི་གཞིས་ཆགས་ནང་ཆོས་རིག་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་ཀྱིས་སེ་ར་བྱེས་ཀྱི་ཕབ་བསྒྱུར་སྡེ་ཚན་དུ་ཕེབས་ནས་ད་ལྟ་འགྲོ་བཞིན་པའི་ཆོས་རིག་ལྷན་ཁང་གི་ལས་གཞི་དང་འབྲེལ་བའི་སྐོར་གྲོས་མོལ་གནང་བཞག་ཆོས་རིག་ལྷན་ཁང་གིས་བོད་ཀྱི་རིག་གཞུང་དང་སྒྱུ་རྩལ་གྱི་ལས་གཞིའི་ཆེད་མ་དངུལ་དེ་བཞིན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལ་རྟེན་གཞི་བྱས་པའི་བོད་ཀྱི་མ་དངུལ་ཐེབས་རྩ་ཁང་བརྒྱུད་ཨ་མི་རི་ཀའི་གཞུང་གི USAID ལས་ཁང་གིས་མ་དངུལ་རོགས་རམ་གནང་བ་ཞིག་ཡིན་འདུག་འདས་པའི་ལས་གཞི་འདིའི་རིམ་པ་བསྟར་ཆགས་དྲུག་ནང་བོད་མིའི་རིག་གཞུང་ཚོགས་པ་དང་མི་སྒེར་པ་ཉམས་ཞིབ་པ་སོགས་ཁྱོན་བརྒྱ་དང་བཞི་བཅུ་ཙམ་ལ་རོགས་དངུལ་གནང་ཐུབ་པ་བྱུང་འདུག། ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་སླེབས་ལ་ཉེ་བའི་སྐབས་འདིར་འོས་བསྡུའི་ལས་འགུལ་སྐབས་སྲིད་འཛིན་གྱི་འོས་མིའི་རེ་བ་ཆེ་ཤོས་གཉིས་བར། རྒྱ་ནག་དང་ཐའེ་ཝན་གྱི་འབྲེལ་བའི་གནད་དོན་དང་ཕྱོགས་གཉིས་བར། རྩོད་རྙོག་གཡོལ་ཐབས་སུ་ལས་དོན་སྤེལ་ཕྱོགས་སོགས་ཀྱི་གནད་དོན་ཐོག་བགྲོ་གླེང་གཙོ་བོ་བྱེད་བཞིན་ཡིན་འདུག་གནད་དོན་དབྱེ་ཞིབ་པ་ཁ་ཤས་ཀྱིས་སྲིད་འཛིན་གྱི་འོས་མི་གཙོ་བོ་གཉིས་ནས་སུ་ལ་རྒྱལ་ཁ་ཐོབ་དང་མ་ཐོབ་དེ་ད་ལྟ་ཞུ་རྒྱུ་ཁག་པོ་ཡིན་པར་བརྗོད་བཞིན་ཡིན་འདུག། དེ་ཡང་ཐའེ་ཝན་ནས་རོའེ་ཊར་གསར་འགྱུར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་བའི་ནང། རིང་མིན་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་ཀྱི་རྒྱལ་ཡོངས་འོས་བསྡུ་གནང་གཏན་འཁེལ་ཡོད་པ་དང། ཐེངས་འདིའི་རྒྱལ་ཡོངས་འོས་བསྡུ་དེའི་ཐོག་རྒྱ་ནག་གིས་ཐའེ་ཝན་རྒྱ་ནག་གི་ཆ་ཤས་ཡིན་ལུགས་བཤད་ནས་གནོན་ཤུགས་ཆེན་པོ་སྤྲོད་བཞིན་ཡིན་འདུག་རྒྱ་ནག་གི་དམག་མིའི་གནམ་གྲུ་ཐའེ་ཝན་གྱི་མཁའ་དབྱིངས་ཀྱི་ཐོག་ཆར་ཅན་འཕུར་སྐྱོད་བྱ་མུས་ཐོག་ཐའེ་ཝན་གྱིས་དྲང་བདེན་མིན་པའི་ཐོག་ནས་ཚོང་ལས་གཉེར་གྱི་ཡོད་པ་དང་སྒོ་ཁྲལ་གྱི་ཐོ་གཞུང་ཁག་ཅིག་བཅད་ཡོད་པ་སོགས་ཀྱི་སྐྱོན་བརྗོད་ཡང་བྱས་བཞག་ཐའེ་ཝན་གྱི་ཕྱོགས་འགལ་གོ་མིན་ཏང་ཚོགས་པའི་སྲིད་འཛིན་གྱི་འོས་མིས་རྒྱ་ནག་གིས་བཤད་བཞིན་པའི་རྒྱལ་ཡོངས་འོས་བསྡུ་དེ་ནི་དམག་དང་ཞི་བདེ་གཉིས་ནས་གཅིག་འདེམ་རྒྱུའི་འོས་བསྡུ་ཞིག་ཡིན་པ་དེ་ཁ་ལ་འཁྱེར་ནས་འོས་བསྡུའི་དྲིལ་བསྒྲགས་བྱེད་བཞིན་ཡིན་པ་དང། གཞུང་འཛིན་དམངས་གཙོ་ཚོགས་པའི་སྲིད་འཛིན་གྱི་འོས་མིས་གོ་མིན་ཏང་ཚོགས་པས། དམངས་གཙོ་ཚོགས་པས་ཞི་བདེ་ལ་ཉེན་ཁ་བཟོ་གི་འདུག་ཞེས་བཤད་བཞིན་པ་དེར་སྐྱོན་བརྗོད་བྱ་བཞིན་ཡིན་འདུག་ཁ་སང་རེས་གཟའ་ཟླ་བའི་ཉིན་དམངས་གཙོ་ཚོགས་པའི་སྲིད་འཛིན་གཞོན་པའི་འོས་མི། ཧའེ་སིའོ་བིའུ་ཁིམ་ལགས་ཀྱིས་རྒྱལ་ཡོངས་བརྙན་འཕྲིན་གྱི་ཐོག་གོ་མིན་ཏང་ཚོགས་པའི་སྲིད་འཛིན་གཞོན་པའི་འོས་མི་ལ། ངས་ཁྱེད་རང་ལ་ཞུ་རྒྱུར། ཐའེ་ཝན་གྱི་ཞི་བདེ་ཉེན་ཁ་བཟོ་མཁན་དེ་ནི་རྒྱ་ནག་ཡིན་པ་ལས་ཐའེ་ཝན་དམངས་གཙོ་ཚོགས་པ་མིན་པ་ནི། འཛམ་གླིང་ཁྱོན་ཡོངས་ནས་ཤེས་ཀྱི་ཡོད་པ་རེད་ཅེས་གསུངས་བཞག། ཐའེ་ཝན་གྱི་སྲིད་འཛིན་ལས་ཐོག་ཚ་དབྱིན་ཝིན་མཆོག་དང་སྲིད་འཛིན་གཞོན་པ་ལའེ་མཆོག་གིས་རྒྱ་ནག་ལ་ཞི་བའི་གྲོས་མོལ་བྱ་འདོད་ཡོད་པའི་བསྐྱར་བཤད་ཡང་བཤད་གནང་ཡོད་ཀྱང། རྒྱ་ནག་གིས་ཐའེ་ཝན་དམངས་གཙོ་ཚོགས་པ་ནི་ཁ་བྲལ་རིང་ལུགས་པ་ཞིག་ལ་ངོས་འཛིན་བྱས་ནས་གྲོས་མོལ་བྱ་རྒྱུར་ངོས་ལེན་བྱེད་ཀྱི་མེད་ལུགས་འགྲེལ་བརྗོད་གནང་འདུག། ཧོང་ཀོང་གི་གསར་ཤོག་ལས་ཁང་གི་བདག་པོ་དང། ལས་འགུལ་བ་ཇི་མི་ལའེ་ལགས་ཀྱིས་ཁོང་གིས་གཞུང་མགོ་རྟིང་སློག་རྩིས་ཀྱི་ལས་འགུལ་དང་ངན་པ་ཁ་མཐུན་གྱི་ལས་འགུལ་དེ་འདྲ་སྤེལ་རྒྱུ་མ་བྱུང་ཞེས་ཁྲིམས་ཁང་དུ་གསུངས་ནས་ཧོང་ཀོང་གཞུང་གིས་ཁོང་ལ་བཙུགས་པའི་ནག་ཉེས་དེ་ཚོར་ཁོང་གིས་ངོས་ལེན་གནང་མི་འདུག་དེ་ཡང་ཧོང་ཀོང་ནས་ཨེ་པི་གསར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་བའི་ནང། དེ་རིང་ཧོང་ཀོང་གི་རྒྱལ་ནང་བདེ་སྲུང་ཁྲིམས་ཁང་ནང། ཧོང་ཀོང་གི་ལས་འགུལ་བ་གྲགས་ཅན་ཇི་མི་ལའེ་ལགས་ཀྱིས་ཁོང་ལ་བཙུགས་པའི་ནག་ཉེས་གྱེན་ལོག་པ་དང་ཕྱི་རྒྱལ་བ་དང་ངན་པ་ཁ་མཐུན་བྱས་པ་སོགས་ཀྱི་ནག་ཉེས་གསུམ་པོ་དེར་ངོས་ལེན་གནང་མི་འདུག་ལོ་ན་བདུན་ཅུ་དོན་དྲུག་ལ་ཕེབས་པ་ཇི་མི་ལའེ་ཁོང་ནི་ཧོང་ཀོང་གི Apple Daily ཞེས་པའི་ཉིན་རེའི་གསར་ཤོག་འགོ་འཛུགས་གནང་མཁན་དེ་ཡིན་པ་དང། ཁོང་གི་གསར་ཤོག་ནང། རྒྱ་ནག་དང་ཧོང་ཀོང་གཞུང་ལ་མི་དགའ་བའི་གནས་ཚུལ་མང་པོ་བཀོད་སྤེལ་བྱས་ནས། ཕྱི་རྒྱལ་གྱི་གཞུང་ལ་རྒྱ་ནག་དང་ཧོང་ཀོང་གཞུང་ལ་དཔལ་འབྱོར་གྱི་ཉེས་ཆད་འགེལ་དགོས་པའི་དགྲ་ཁ་གཏད་ཀྱི་ལས་འགུལ་སྤེལ་བའི་ཉེས་འཛུགས་བྱས་ནས་ཁོང་བཙོན་འཇུག་བྱས་པ་ཞིག་ཡིན་འདུག་ཁོང་གིས་ནག་ཉེས་དེ་ཚོར་ངོས་ལེན་གནང་མི་འདུག་ལ། ཁོང་གི་ཁྲིམས་རྩོད་པས་གཞུང་མགོ་རྟིང་སློག་རྩིས་བྱས་པའི་ནག་ཉེས་དེ་ཕྱིར་འཐེན་བྱ་དགོས་པའི་རྩོད་གླེང་གནང་བཞག། ཁྲིམས་ཁང་ནས་དེ་རིང་རེས་གཟའ་མིག་དམར་ཉིན། གྱོད་ཡའི་རྩོད་གཞི་གསན་བཞེས་གནང་རྒྱུ་ཡིན་འདུག། ཇི་མི་ལའེ་ཁོང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་ནང་དམངས་གཙོའི་ལས་འགུལ་གཞི་རྒྱ་ཆེན་པོ་ཞིག་སྤེལ་བའི་སྐབས་ཁོང་འཛིན་བཟུང་བྱས་ཡོད་པ་དང། ཁོང་ལ་བཙུགས་པའི་ནག་ཉེས་དེ་ཚོ་ར་སྤྲོད་བྱུང་བ་ཡིན་ན། ཁོང་ལ་ཚེ་བཙོན་གྱི་ཉེས་པ་ཕོག་སྲིད་པ་རེད། དེ་སྔ་ཧོང་ཀོང་ནི་ཨེ་ཤེ་ཡའི་ནང་ནས་གསར་འགོད་རང་དབང་ཆེ་ཤོས་ཀྱི་ཡུལ་ཞིག་ཡིན་ཀྱང། ད་ཆ་རྒྱལ་སྤྱིའི་རྒྱལ་ཁབ་བརྒྱ་དང་བརྒྱད་ཅུའི་ནང་ནས་གསར་འགོད་རང་དབང་ཆུང་ཤོས་ཀྱི་ཨང་བརྒྱ་དང་བཞི་བཅུ་པ་དེ་ཧོང་ཀོང་ཆགས་ཡོད་པ་རྒྱལ་མཚམས་མེད་པའི་གསར་འགོད་ཚོགས་པས་བཤད་འདུག

དེ་ནས་བལ་ཡུལ་གྱི་སྤྱི་ཚོགས་ཞབས་ཞུ་བ་དབང་ཕྱུག་རབ་བརྟན་བླ་མ་ལགས་ནས། གྲོང་གསེབ་དབུལ་ཕོངས་ཀྱི་ས་ཁུལ་དུ་འཕྲོད་བསྟེན་ཞབས་འདེགས་ཀྱི་ཐད་ལ་གཟེངས་སུ་ཐོན་པའི་ཕྱག་ལས་གནང་བར། རྒྱ་གར་དང་སིང་ག་པུར་སོགས་ཀྱི་ཆེ་བསྟོད་ཀྱི་གཟེངས་རྟགས་ཐོབ་ཡོད་པའི་སྐོར། རྒྱ་གར་ནས་འདི་གའི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བལ་བོའི་སྤྱི་ཚོགས་ཞབས་ཞུ་བ་དབང་ཕྱུག་རབ་བརྟན་བླ་མ་ལགས་ནས་གྲོང་གསེབ་དབུལ་ཕོངས་ཀྱི་ས་ཁུལ་དུ་འཕྲོད་བསྟེན་ཞབས་འདེགས་ཀྱི་ཐད་དུ་གཟེངས་ཐོན་གྱི་བྱས་རྗེས་བཞག་པར། རྒྱ་གར་དང་སིང་ག་པུར་སོགས་ཀྱིས་ཆེ་བསྟོད་གཟེངས་རྟགས་རིམ་ཅན་དུ་ཕུལ་ཡོད་གི། བལ་བོའི་རྒྱལ་ཁབ་ཀྱི་ཡུལ་མི་ནང་པའི་དགེ་འདུན་པ་དབང་ཕྱུག་རབ་བརྟན་བླ་མ་ལགས་ནས་སྐྱིད་མོ་ལུང་ཐེབས་རྩ་ཁང་གསར་འཛུགས་ཀྱི་ཚོགས་གཙོ་གི་ཐུགས་འགན་བཞེས་ཏེ། ཁོ་རང་གི་ཆེད་ལས་དང་འབྲེལ་འདས་པའི་མི་ལོ་མང་བོ་གི་ནང་བལ་ཡུལ་གྱི་ཧི་མ་ལ་ཡའི་རི་རྒྱུད་ཀྱི་གྲོང་གསེབ་དབུལ་ཕོངས་ཁག་ཏུ་ཆེད་བསྐྱོད་ཀྱིས་ཡུལ་མི་ཉམ་ཐག་ཚོར་སྨན་བཅོས་ཀྱི་ཐད་དུ་གཟེངས་སུ་ཐོན་པ་གི་བྱས་རྗེས་བཞག་པར། ཉེ་ཆར་རྒྱ་གར་སྒྱུ་རྩལ་མཐུན་ཚོགས་ཀྱི་གཟེངས་རྟགས་ཐོབ་པ་དང། དེ་བཞིན་སེང་ག་པོར་གྱི་གཞན་ཕན་དང་འགོ་ཁྲིད་ཧུར་ཐག་གི་གཟེངས་རྟགས་ཀྱང་ཕུལ་ཡོད་པས། དབང་ཕྱུག་རབ་བརྟན་བླ་མ་ལགས་ནས་ཁོ་རང་གི་རྩ་བའི་བླ་མ་ཁྲ་འགུ་རིན་པོ་ཆེ་མཆོག་གི་ལམ་སྟོན་བཞིན་སྤྱི་ཚོགས་ཞབས་ཞུ་གི་ལམ་དུ་ཞུགས་པ་དང། དམིགས་བསལ་ས་གནས་ས་ཐོག་ཏུ་ཁ་ཡོད་ལག་ཡོད་ཀྱི་དཀའ་ངལ་ཅན་ཚོར་ཞབས་འདེགས་བསྒྲུབས་པ་ནི ྋགོང་ས་མཆོག་དང་སོ་སོའི་རྩ་བའི་བླ་མའི་བཀའ་བཞིན་སྒྲུབ་པར་ངོས་འཛིན་གནང་གི་ཡོད་ཅེས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། ཡང་ད་ལྟ་དམིགས་བསལ་སྐྱབས་མགོན་རིན་པོ་ཆེ་གིས་ད་ལྟ་ང་ཚོ་ཧི་མ་ལའི་རི་རྒྱུད་འདི་ཚོ་གིས་ང་རང་ཚོ་དངོས་གནས་དྲང་གནས་ང་རང་ཚོ་ཆོས་རིག་གཞུང་འདི་ཕྱུག་པོ་བྱེད་ཡ་གཅིག་དང། ཨ་ནི་ང་རང་ནང་པ་སངས་རྒྱས་ཆོས་དེ་ནི་སྲུང་སྐྱོབ་བྱེད་ཡ་གཅིག་རེད། འདིའི་གཅིག་དུས་སྐབས་སུ་ད་ང་ཚོ་གིས་ད་ལྟ་ལས་ཀ་ཕྱག་ལས་ག་རེ་གནང་བ་ཡིན་ན་ཡང་ང་རང་ཚོ་བོད་རིགས་འདི་ཚོ་གིས་ཧི་མ་ལའི་རི་རྒྱུད་འདི་ཚོ་ཡི་གཅིག་བྱེད་དུས་སྐབས་སུ་དངོས་སུ་ཕར་ལ

རྒྱ་གར་ཨུ་ཏར་པར་དེ་ཤི་མངའ་སྡེ་གི་ནང་བཙུགས་ཏེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་གི་ལོ་ནས་གླུ་གཞས་ཞབས་བྲོ་དང་དཔེ་གསར་གྱོན་པ་བ། སྤྱི་ཚོགས་ཞབས་ཞུ་དང་དཔལ་འབྱོར་ཡར་རྒྱས་སོགས་ཀྱི་ཆེད་དུ་གཟེངས་ཐོན་གྱི་བྱས་རྗེས་ཅན་ཚོར་གཟེངས་རྟགས་ཕུལ་སྲོལ་བཏོད་ཡོད་ཅིང། བལ་བོའི་རྒྱལ་ཁབ་ཀྱི་ཆེ་ཁམས་པར་གྲོང་གསེབ་ཏུ་སྐྱེས་བ་གི་དབང་ཕྱུག་རབ་བརྟན་བླ་མ་ལགས་ཁྲ་འགུ་རིན་པོ་ཆེ་གི་དགོན་པར་ནང་པའི་ཆོས་སྒོར་ཞུགས་ཏེ་སློབ་གཉེར་གནང་བ་དང་ཆབས་ཅིག་ཏུ་དེང་དུས་སྨན་སློབ་ཏུ་ཛ་དྲག་མྱུར་སྐྱོབ་ཀྱི་སྨན་བཅོས་གནང་སྟངས་ཀྱི་ཐད་དུ་སློབ་སྦྱོང་ཐོན་ཡོད་པས། ཁྲ་འགུ་རིན་པོ་ཆེས་གཞན་ལ་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་སྒྲུབ་དགོས་བ་གི་ལམ་སྟོན་སྙིང་བཅངས་ཀྱིས། བལ་པོའི་གྲོང་གསེབ་དབུལ་ཕོངས་ཁག་ཏུ་མི་འབོར་ཉམ་ཐག་ཁྲི་དགུ་ཙམ་ལ་སྨན་བཅོས་མཐུན་རྐྱེན་བསྐྲུན་ཡོད་པ་ནི་ཁེ་ཕན་དང་འགྲན་བསྡུར་སོགས་ལ་ལྟོས་མེད་ཀྱི་གཞན་ཕན་ཁོ་ན་ལ་དམིགས་ཡོད་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།
སྟོང་ཕྲག་དགུ་བཅུ་ཙམ་གྱི་མིའི་ཕན་ཡོན་བཅུག་པ་བྱས་ཡོད་རེད། དེ་དེ་ག་འདྲས་བྱས་ནས་ང་ཚོས་བཅུག་པ་བྱེད་ཀྱི་རེད་ན Medical Camp བྱས། ཨ་ནེ་ད་ལྟ་བུ་མོ་དེ་ཚོ་སྤུ་གུ་སྐྱེས་དུས་སྐབས་སུ་ལ་དཀའ་ངལ་ཆེ་གི་འདུག།

སྟག་མོ་ལུས་སྦྱིན་ཁྲ་འགུ་ཕན་བདེའི་སྨན་ཁང་དུ་ལོ་བཞི་གི་རིང་ལ་ཞབས་འདེགས་ཞུ་བ་དང་འབྲེལ། སོ་སོའི་ཚོགས་པ་ཟུར་བཙུགས་གནང་ནས་འཕྲོད་བསྟེན་དང་ཤེས་ཡོན་ཁོར་ཡུག་གི་ཐོག་ལས་དོན་གནང་གི་ཡོད་པ་དང། དེའི་སྔོན་ནས་བལ་ཡུལ་སྲིད་འཛིན་གྱི་མཚན་ཐོག་ནས་ཀྱང་སྤྱི་ཚོགས་ཞབས་ཕྱི་གི་གཟེངས་རྟགས་ཤིག་ཕུལ་བ་དང། སིང་ག་པོར་གྱི་གཞན་ཕན་དང་འགོ་ཁྲིད་སྤུས་དག་གི་གཟེངས་རྟགས་གཅིག་ཀྱང་རག་ཡོད་ནའང། སོ་སོ་ལ་སྤོབས་པ་དམིགས་བསལ་ཅི་ཡང་མེད་དེ། སྤྱི་ཚོགས་ཞབས་ཕྱི་གི་ཐོག་ཧི་མ་ལ་ཡའི་རི་རྒྱུད་ཀྱི་གཞོན་སྐྱེས་ཚོར་མིག་དཔེ་དང་སེམས་ཤུགས་འཕེལ་བ་གི་རེ་བ་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།

དངོས་གནས་སྤྱི་ཚོགས་ཞབས་ཕྱི་ཞུ་དུས་སྐབས་སུ་ལ། སྐྱིད་མོ་ལུང་ཐེབས་རྩ་ཁང་ནི་བལ་པོའི་ནང་གཞི་རྩའི་ཤེས་ཡོན་སློབ་གསོ་དང་འཕྲོད་བསྟེན་ལྟ་སྐྱོང། ས་འགུལ་དང་ཆུ་ལོག་ཐན་པ་སོགས་རང་བྱུང་གི་གནོད་འཚེ་ཕོག་ཡུལ་དུ་ཟས་གོས་གནས་མལ་གྱི་མཐུན་རྐྱེན་བསྐྲུན་པ་དང། ཁོར་ཡུག་སྲུང་སྐྱོབ་ཀྱི་གོ་རྟོགས་སྤེལ་བ། ཆོས་ཀྱི་བསླབ་བྱ་སེམས་བཟང་བོ་དང་ཕན་ཚུན་འཆམ་མཐུན་ཡོང་བ་གྱི་ལམ་སྟོན་གནང་རྒྱུ་བཅས་གཙིགས་འཛིན་གྱི་ཆེད་དུ་བཙུགས་པ་གྱི་གཞུང་འབྲེལ་མིན་པ་གྱི་ཚོགས་པ་ཞིག་ཡིན་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
རྒྱ་ནག་གཞུང་གིས་སྨར་ཁམས་ཁྱུང་འབུམ་ཀླུ་ར་དགོན་པའི་ནང། གྲྭ་པ་གསར་ཞུགས་བྱ་མི་ཆོག་པའི་བཀག་སྡོམ་བྱེད་བཞིན་ཡོད་འདུག་ཞིབ་གསལ་བཞུགས་སྒར་དྷརྨ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། རྒྱ་ནག་གཞུང་གིས་བོད་ཆབ་མདོ་ས་ཁུལ་སྨར་ཁམས་རྫོང་ནང་ཆགས་པའི་དགེ་འདུན་པའི་དགོན་པ་ཆེ་ཤོས་གྲས་ཁྱུང་འབུམ་ཀླུ་ར་དགོན་པའི་ནང་དགེ་འདུན་པ་གསར་ཞུགས་མི་ཆོག་པའི་བཙན་བཀའ་བཏང་སྟེ་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་ལ་མུ་མཐུད་དམ་དྲག་བྱེད་མུས་ཡིན་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ནང་རྒྱ་ནག་གཞུང་གིས་བོད་ས་ཡོངས་སུ་ཆོས་ལུགས་དམ་དྲག་དང་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་པའི་ཆབ་སྲིད་སློབ་གསོ་ཤུགས་ཆེར་སྤེལ་ཡོད་པ་བཞིན་ད་ལྟའི་ཆར་རྒྱ་ནག་གཞུང་གིས་བོད་ཆབ་མདོ་ས་ཁུལ་སྨར་ཁམས་རྫོང་ཁྱུང་འབུམ་ཀླུ་ར་དགོན་པའི་ནང་ནང་བསྟན་རྒྱ་བསྒྱུར་བྱས་པའི་ལས་གཞིའི་འོག་དགོན་པའི་ནང་གྲྭ་པ་གསར་ཞུགས་གཅིག་ཀྱང་མི་ཆོག་པའི་བཙན་བཀའ་བཏང། དགོན་པའི་རྒྱུན་ལྡན་གྱི་ཆོས་ཕྱོགས་ཀྱི་མཛད་རིམ་ཁག་ལ་གནོན་ཤུགས་དང་སྲིད་གཞུང་གིས་གང་བཤད་ལ་བརྩི་སྲུང་མ་བྱས་ན་དགོན་པ་སྒོ་རྒྱབ་རྒྱུ་ཡིན་པའི་འཇིགས་སྐུལ་སོགས་བྱེད་བཞིན་ཡོད་པ་བོད་ནང་དང་བཙན་བྱོལ་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་གིས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་ནག་གཞུང་གིས་ཁྱུང་འབུམ་ཀླུ་ར་དགོན་པའི་ནང་དུ་ས་གནས་སྲིད་གཞུང་ནས་དགོན་པའི་འགོ་ཁྲིད་ཟེར་བ་ཞིག་ཆེད་དུ་བསྐོ་བཞག་གིས་དགོན་པའི་ཆོས་ཕྱོགས་ཀྱི་བྱ་རིམ་ལ་ལྟ་རྟོག་དང་ཁོང་ཚོས་བཀའ་བཀོད་ག་རེ་བཏང་བ་ཡིན་ནའང་ཉན་དགོས་པ་མ་ཟད་དགོན་པའི་དགེ་འདུན་པ་ཚོར་རྒྱལ་གཅེས་ཆོས་གཅེས་དང་ནང་བསྟན་རྒྱ་སྒྱུར་གྱི་སྲིད་བྱུས་གཉིས་ལག་བསྟར་དགོས་པའི་བཀོད་ཁྱབ་དང་འབྲེལ་དགོན་པའི་ནང་དུ་གྲྭ་པ་གསར་བ་ཁྱོན་ནས་འཛུལ་ཞུགས་མི་ཆོག་པ་དང་དགོན་པའི་ཆོས་ཕྱོགས་ཀྱི་མཛད་རིམ་ཁག་སྲིད་གཞུང་གི་བཀོད་ཁྱབ་བཞིན་སྒྲུབ་དགོས་པའི་བཙན་བཀའ་བཏང་ཡོད་པ་འགྲེལ་བརྗོད་གནང་བྱུང། ཡང་བོད་མི་གཞན་ཞིག་ནས་འགྲེལ་བརྗོད་གནང་བར་གཞིགས་ན་ཡུལ་མི་ཚོས་མ་འོངས་པར་དགོན་པའི་ཆོས་ཕྱོགས་ཀྱི་བྱ་རིམ་ཁག་ལ་བཀག་སྡོམ་དང། དགེ་འདུན་པ་གསར་ཞུགས་བྱས་མ་བཅུག་ཚེ་དགོན་པ་ཉམས་ཆག་དང། ཚེས་བཟང་དུས་བཟང་ལ་ཕྱག་མཆོད་འབུལ་བྱེད་ས་མེད་པ་མ་ཟད་ས་གནས་ཡུལ་མི་འདས་གྲོངས་སུ་ཕྱིན་པ་ཡིན་ན་ཡང་ཆོས་ཕྱོགས་ཀྱི་བྱེད་སྒོ་སྒྲུབ་མཁན་མེད་པར་འགྱུར་རྒྱུ་ཡི་འཇིགས་སྣང་ཡོང་གི་ཡོད་པ་འགྲེལ་བརྗོད་གནང་བྱུང། སྨར་ཁམས་ཆོས་འབུམ་ཀླུ་ར་དགོན་པ་ནི་ཡུལ་ཕྱོགས་དེའི་དགེ་ལུགས་པའི་དགོན་པ་ཆེ་ཤོས་ཤིག་ཡིན་པ་དང་རྒྱ་ནག་གིས་བོད་ལ་བཙན་འཛུལ་མ་བྱས་སྔོན་དགོན་པ་དེའི་ནང་དགེ་འདུན་པ་སུམ་སྟོང་ལྷག་ཡོད་པ་དང་རྗེས་སུ་རྒྱ་ནག་གིས་ཆབ་མདོ་ས་ཁུལ་ནས་བོད་ལ་བཙན་འཛུལ་བྱས་སྐབས་དགོན་པ་དེ་ཡིས་རྒྱ་ནག་གི་བཅིངས་འགྲོལ་དམག་ལ་ལོ་ངོ་དྲུག་ལྷག་འཐབ་རྒོལ་བྱས་ཡོད་པར་བརྟེན་རྒྱ་ནག་གི་དམག་མིས་དགོན་པ་རྩ་གཏོར་གྱིས

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱལ་གཅེས་རིང་ལུགས་ཀྱི་ཁྲིམས་ཡིག་དངོས་སུ་ལག་བསྟར་འགོ་འཛུགས་བྱས་པ། རྒྱ་ནག་གཞུང་གིས་རྒྱལ་གཅེས་རིང་ལུགས་ཀྱི་ཁྲིམས་ཡིག་ཅིག་སྔ་ལོའི་ཕྱི་ཟླ་བཅུ་པའི་ཚེས་ཉེར་བཞིའི་ཉིན་གཏན་འབེབས་བྱས་ཏེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་ནས་དངོས་སུ་ལག་བསྟར་བྱེད་འགོ་བཙུགས་ཡོད་ཅིང། ཁྲིམས་ཡིག་འདིའི་ནང་དོན་ཚན་ལེའུ་ཆེ་ཁག་ལྔ་དང་ནང་གསེས་དོན་ཚན་བཞི་བཅུ་རུ་དབྱེ་སྟེ། གཙོ་བོ་ཁྲིམས་ཡིག་འདི་ལག་བསྟར་དོན་འཁྱོལ་ཡོང་སླད་རྒྱ་ནག་མི་དམངས་བཅིངས་འགྲོལ་དམག་ཟེར་བར་དབང་ཆ་ཆེན་པོ་སྤྲད་ཡོད་པའི་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་ཅིང། འདིའི་སྐོར་ཉམས་ཞིབ་གནང་མཁན་གནད་དོན་དབྱེ་ཞིབ་པ་དང་ཕྱི་འབྲེལ་གྱི་ལས་དོན་ལ་འཇུག་པ་ཉི་ཧོང་སྐུ་ཚབ་དོན་གཅོད་འབུམ་རམས་པ་ཨ་རྱ་ཚེ་དབང་རྒྱལ་པོ་ལགས་ཀྱིས་རྒྱ་ནག་དམར་ཤོག་ཚོགས་པའི་དབང་ཆ་སྲ་བརྟན་བཟོ་ཕྱིར་ཡིན་པའི་འགྲེལ་བརྗོད་གནང་གི་འདུག་ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་ནང། ཁོང་དང་ལྷན་དུ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ལས་རིམ་འདིའི་ཐོག་ལ། ཕྱི་ཟླ་དང་པོའི་ཚེས་པ་གཅིག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ནས་བཟུང་བྱས་རྒྱ་ནག་གཞུང་གིས་ཁྲིམས་སུ་བཅའ་བ། རྒྱལ་གཅེས་རིང་ལུགས་ཀྱི་ཁྲིམས་ཡིག་ཟེར་ཡག་དེ་ད་དངོས་སུ་ལག་བསྟར་འགོ་འཛུགས་བྱེད་ཀྱི་ཡོད་རེད། འདི་དང་འབྲེལ་བྱས་ཁྲིམས་ཡིག་འདིའི་ཐོག་ནས་རྒྱ་ནག་ནང་ལོགས་ལ་ཁྱད་པར་ག་རེ་འགྲོ་གི་ཡོད་མེད་བོད་དང། ཡུ་གུར་མི་རིགས། རྒྱ་ནག་གི་མངའ་འོག་ཏུ་ཚུད་བསྡད་པའི་གྲངས་ཉུང་མི་རིགས་ཐོག་ལ་ཡང་ཨ་ནི་དེ་གི་ཤུགས་རྐྱེན་ག་འདྲ་སླེབས་ཀྱི་ཡོད་མེད་དེ་འདྲའི་ཐོག་ནས་ང་ཚོ་དེའི་ཐོག་ལ་ཡང་ཉམས་ཞིབ་དང་དཔྱད་རྩོམ་སྤེལ་མཁན་ཉི་ཧོང་སྐུ་ཚབ་དོན་གཅོད་འབུམ་རམས་པ་ཨ་རྱ་ཚེ་དབང་རྒྱལ་པོ་ལགས་གདན་འདྲེན་ཞུས་བྱས་བཀའ་མོལ་ཞུ་གི་ཡིན་ཚེ་དབང་ལགས་ད་ལྟ

ད་ལྟ་འདུག་ཟེར་མཁས་པ་ཁག་མང་པོ་ཞིག་གིས་དཔྱད་པ་བྱེད་དུས་ཙམ་འདི་ཡག་རྟགས་ཅིག་ཁེལ་མ་རེད་ད་འདི་བུ་ལ་སྤྱིར་བཏང་པའི་ཐད་རྒྱལ་གཅེས་ཟེར་ལབ་དུས་ཙམ་པ་ང་ཚོ་སོ་སོའི་རྒྱལ་ཁབ་ལ་གཅེས་པོ་བྱེད་ཟེར་ལབ་པ་རེད་རྒྱལ་སོ་སོའི་རྒྱལ་ཁབ་ལ་གཅེས་པོ་བྱེད་ཡས་འདི་ལ་སློབ་སྦྱོང་སྤྲད་ཡས་འདི་ཁྱད་མཚར་པོ་ཞིག་ཆགས་ཆགས་དེ་འདི་རང་བཞིན་གྱིས་སླེབས་དགོས་ཡས་ཅིག་ཆགས་ཀྱི་ཡོད་རེད་དེ་ཡིན་ནའི་ད་ལྟ་རྒྱ་ནག་གི་པའི་ཐད་རྒྱལ་གཅེས་ཀྱི་སློབ་སྦྱོང་སྤྲད་འདི་ཁྲིམས་ལ་བཀོད་ཟེར་ལབ་དུས་ཙམ་པ་དེ་གིས་ག་རེ་སྟོན་གྱི་ཡོད་རེད་ཟེར་ན་རྒྱ་ནག་ནང་ལོགས་རེད་ཅིག། མི་མང་གི་ཚོ་ཡིན་ནའི་རེད་གྲངས་ཉུང་མི་རིགས་ཚོ་ཡིན་པ་རེད་ལས་དེ་གཞུང་འཛིན་པ་ལ་ད་གཟ་གི་དད་པ་དང་ཡིད་ཆེས་ཞེ་དྲག་མེད་པའི་རྟགས་སྟོན་གྱི་རེད་ད་དེ་ཡོང་ཡས་ཆེད་དུ་ཁོ་ཚོས་ཁྲིམས་ཡིག་དེ་གཏན་འབེབས་བྱས་རེད་ཁྲིམས་ཡིག་དེ་གི་གར་ནང་དོན་དེ་ག་རེ་ཆགས་བསྡད་ཡོད་རེད་ཟེར་ན། ང་ཚོས་མར་ཞིབ་ཕྲ་མར་ཀློག་ཡོང་དུས་ཙམ་པ་འདི་པུ་ལ་རྒྱལ་ཁབ་ལ་གཅེས་པོ་བྱེད་ཡས་དང་རྒྱལ་ཞེན་ཡོང་ཡས་གི་འདི་གནས་སྟངས་འདི་འདི་གང་ཡང་བཀོད་བཞག་ཡོད་མ་རེད་ད་འདི་པུ་ལ་མང་ཆེ་ག་རེ་ལབ་ཡོད་རེད་ཟེར་ན། གཅིག་དམར་ཤོག་དམར་ཤོག་རིང་ལུགས་ཀྱི་ལྟ་བ་དང་ལོ་རྒྱུས་དང་དམར་ཤོག་གི་འགོ་ཁྲིད་དང་དེ་ཚོ་ཚང་མའི་གི་གྲུབ་འབྲས་བསྐྱར་དུ་ང་ཚོས་གི་དང་ལེན་བྱེད་ཆེད་དེའི་སློབ་སྦྱོང་དེ་ཤུགས་ཆེན་པོ་ཅིག་བསླབ་གྲྭ་གཅིག་པོ་མ་རེད་དགོན་སྡེ་ཁག་རེད་སྨན་ཁང་རེད་སྤྱི་ཚོགས་གི་གླེང་སྟེགས་ག་བ་ག་ས་ལ་བྱས་ཏེ་དེ་ཁྱབ་སྤེལ་དགོས་ཀྱི་འདུག་ཟེར་གྱི་ཡོད་རེད། དེ་འདི་འདྲས་ཅིག་སྤེལ་བར་བྱས་ན་འདི་ག་རེ་ཚོར་འདི་རྒྱལ་གཅེས་ཆགས་ཀྱི་ཡོད་མ་རེད་གང་ཟེར་དམར་ཤོག་ཚོགས་པ་རང་ལ་གི་བསྟོད་བསྔགས་གཏང་ཡས་སོ་ལ་དེ་ལས་ཆགས་སོ། ད་དཔེར་བཞག་འདིའི་སྦུག་ལ་ཉེན་ཁ་ཚ་ཅིག་ག་རེ་ཡོད་རེ་ཟེར་ན། དཔེ་འདིའི་སྦུག་ལ་ག་རེ་ལབ་ཡོད་རེ་ཟེར་ན་འདི་ལབ་ཡོད་རེ་བ། དམར་ཤོག་སྔས་མའི་གི་འགོ་ཁྲིད་པ་དཔེར་བྱས་ན་མའོ་ཙེ་ཏུང་དང་ཏེང་ཞའོ་ཕིང། ཞི་ཅིན་ཕིང་ཁོ་རང་གི་ལྟ་གྲུབ་དང། བསམ་ཚུལ་དང་འདོད་ཚུལ་ཚང་མ་བྱས་ཏེ་ཡིན་གཅིག་མིན་གཅིག་བྱས་ཏེ་ཁོ་ཚོ་བསླབ་དགོས་ཀྱི་ཡོད་དེ་ལ་བྱས་ཏེ་མི་དམངས་ཀྱི་དང་མི་ཚང་མས་ཀྱི་བརྩི་བཀུར་བྱེད་དགོས་ཀྱི་ཡོད་ཟེར་འདི་ལབ་ཡོད་རེ། ད་འདི་ཟེར་དུས་ཙམ་པ་ག་རེ་ལབ་དགོས་ཡོད་རེ་ཟེར་ན་མའོ་ཙེ་ཏུང་ལ་ད་ལྟ་བར་དུ་རྒྱལ་སྤྱིའི་ཐོག་ནས་རེད་རྒྱ་ནག་ནང་ལོགས་ནང་ལ་ཅིག་ཀྱང་མ་ཤེས་པ་ཙམ་མ་ཟད་མི་ཚང་མས་ཀྱི་བྱས་ཏེ་སེམས་ལ་དྲན་ཡས་དེ་ཁོ་རང་གི་སྐབས་ལ་ནི་རིག་གནས་གསར་བརྗེ་སྐོར་ལ་མི་ས་ཡ་མང་པོ་འདས་གྲོངས་ཕྱིན་ཡོད་རེད། དེའི་རྗེས་ལ་རྒྱང་མཆོངས་ཀྱི་སྲིད་ཇུས། Great Leap Policies། དེའི་སྐབས་དེ་ལ་མི་ས་ཡ་མང་པོ་འདས་གྲོངས་ཕྱིན་ཡོད་རེད་དེ་ལ་དཔེར་སྐྱོན་བརྗོད་བྱེད་དགོས་ས་ལ་དཔེ་དེ་ཚོའི་རིགས་འདི་གཙང་མ་བཟོས་བྱས་བྱས་ཏེ་མའོ་ཙེ་ཏུང་བསྟོད་བསྔགས་གཏང་དགོས་ཀྱི་ཡོད་པ་དང་ཁོ་རང་གི་ནག་ཉེས་བྱས་པ་ཚང་མ་སུབ་ཡས་ཀྱི་ཐབས་ཤེས་ཅིག་བྱེད་དགོས་རེད་བ། གཉིས་པ་དེ་ཨ་ནི་དེ་ཏེང་ཞའོ་ཕིང་གིས་ད་ང་རང་ཚོས་གནམ་བདེ་སྒོ་མོ་ཆེ་ལ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ། ལ་ཨ་ནི། རྒྱ་ནག་མི་མང་གིས་དམངས་གཙོའི་གི་ཆེད་དུ་ལས་འགུལ་སྤེལ་དུས་ཙམ་པ་མི་མང་པོ་ཅིག་དམར་གསོད་བཏང་རུང། དེ་ཚོའི་རིགས་དེ་ཚང་མ་གཙང་མ་བཟོས་བྱས་ལོ་རྒྱུས་ཏེང་ཞའོ་ཕིང་བྱས་པ་དེ་ཡག་པོ་ཅིག་ཡིན་པ་ལ་ཁུངས་སྐྱེལ་བའི་གི་དེ་འདྲས་གི་ཐབས་ཤེས་ཅིག་ཡོད་རེད། དེའི་ནང་ལོགས་ལ་བྱས་ཏེ་རྒྱ་ནག་དང་དམར་ཤོག་གི་ལོ་རྒྱུས་དེ་ཚོ་ཚང་མ་ལ་གཙང་མ་ཞུ་ཅིག་བཤད་དགོས་ཀྱི་འདུག་ཟེར་བྱས་དེ་འདྲས་ཅིག་ལབ་ཡོད་རེད་ད་ལོ་རྒྱུས་ཟེར་དུས་ཙམ་པ་ག་རེ་ཟེར་དགོས་རེད་ཟེར་ན་རྒྱ་ནག་གིས་ད་ལྟ་བར་དུ་དམར་ཤོག་གི་ལྟ་བའི་གཞི། གཙོ་བོ་ལ་བཞག་པའི་གཞན་པའི་ལོ་རྒྱུས་ཚང་མ་འཁྱོག་བཤད་བྱས་ཏེ་བོད་པའི་ལོ་རྒྱུས་འཁྱོག་བཤད་བྱས་རེད་སོག་པོའི་ལོ་རྒྱུས་འཁྱོག་བཤད་བྱས་རེད་ད་དེ་ཚང་མ་ད་ལྟ་བར་དུ་འཁྱོག་བཤད་བྱས་ནས་འགྲོ་བསྡད་ཡོད་རེད་ད་ཕྱིས་སུ་འདིའི་རིགས་འདི་ཁྲིམས་ལ་བཀོད་རྗེས་ཕྲུ་གུ་ལ་ཡིན་ན་རེད་བསླབ་གྲྭ་ཁག་ཚང་མ་ལ་བྱས་ཏེ་འཁྱོག་བཤད་བྱེད་རྒྱུའི་ལོ་རྒྱུས་འདི་བསླབ་ཡས་ཀྱི་འགོ་བཙུགས་ཡོད་རེད་བ་དེའི་འགོ་བཙུགས་པར་བྱས་ན་ག་རེ་ཆགས་ཀྱི་རེད་ཟེར་ན། མ་འོངས་པར་རྒྱ་ནག་ཁོ་རང་ཚོ་གི་ལོ་རྒྱུས་དེ་བརྟན་པོ་མེད་པ་ཅིག་ཆགས་པ་དང་གཅིག་ཉིན་གཅིག་ནང་ལོགས་ལ་ཡིན་པར་བྱས་ན་ཁྱིམ་མཚེས་རྒྱལ་ཁབ་དང་འབྲེལ་བའི་གིས་རྒྱ་ནག་གི་ལོ་རྒྱུས་འདི་ཡིན་པར་བྱས་ན་ཁུངས་གཏད་ས་མེད་ཀྱོག་ཅིག་ལ་ཆགས་ཡ་གི་ཞིག་བྱ་དགོས་དེ་མཚོན་པ་དེ་འདྲས་ཀྱི་ཀྱི་ཨ་ནི་ད་རྒྱ་ནག་ཁོ་རང་ཚོ་གི་བྱེད་ཐེ་བའི China's Patriotic Education Laws ལག་གི་གཏན་འབེབས་བྱས་ཏེ

དེ་སྤྱིར་བཏང་གི། འཛམ་བུ་གླིང་ནང་ལོགས་ལ། ད་ལུང་པ་ཅིག་ལ་ཡ་རྒྱལ་ཞེན་ཟེར་དུས་ཙམ་པ་ལ་ཡ་འགྲེལ་བཤད་ག་འདྲ་ཞིག་རྒྱག་གི་ཡོད་རེད་ད་ལྟ་དམར་ཤོག་ཚོགས་པའི་གི་རྒྱལ་ཞེན་ཟེར་དེ་ལས་ལ་ཡ་འཐུས་སྒོ་ཚང་མ་ཚང་གི་ཆ་རྐྱེན་འདྲ་བོ་ཞིག་ད་ང་ཚོས་ཅིག་མཚན་ཉིད་འདྲ་བོ་ཞིག་སྒྲུབ་དགོས་ཀྱི་ཡོད་ན་འདི་ནང་ལོགས་ལ་མ་ཚང་བའི་ཆ་དེ་ག་རེ་ག་རེ་ཡོད་རེད་ལགས། མ་ཚང་བའི་ཆ་དེ་ག་རེ་ཡོད་རེད་ཟེར་ན་ད་འདི་རེད་བ་ད་ད་ལྟ་འདིའི་སྐབས་ལ་སྤྱིར་བཏང་རྒྱལ་ཞེན་ཟེར་དུས patriotism ཟེར་དུས་ཙམ་པ་འདི་གི་དོན་དག་དེ་ག་རེ་རེད་འདུག་ང་ཚོ་ཚིག་མཛོད་ཆེན་མོ་འདི་འདྲའི་དང་མཁས་པ་ཁག་གིས་ག་རེ་ག་རེ་ལབ་ཡོང་དུས་སུ་བལྟས་ཡོང་དུས་ཙམ་པ་ག་རེ་ལབ་ཡོང་ཟེར་ན། རྒྱལ་གཅེས་ཟེར་རྒྱལ་གཅེས་ལབ་དུས་ཙམ་པ། སོ་སོའི་རྒྱལ་ཁབ་ལ་སོ་སོས་གཅེས་པོ་དང་དགའ་པོ་དང་མོས་པོ་བྱས་བྱས་ཨ་ནི་དེ་ལ་བལྟས་ཏེ་ཅིག་གི་ཡག་པོ་བྱས་དང་སྲུང་སྐྱོབ་བྱས་དང་དེ་འདྲས་ཀྱི་བསམ་བློ་བཏང་དང་ཅིག་རང་བཞིན་གྱིས་སོ་སོ་གིས་སླེབས་དགོས་ཡ་ཅིག་རེད། དེ་འདྲས་ཅིག་ཡིན་དུས་ཙམ་མི་སུ་ཡིན་པ་རེད་ཟེར་ན་རྒྱལ་གཅེས་རྒྱལ་གཅེས་པ་ཟེར་དུས་ཙམ་པ་སོ་སོ་རྒྱལ་ཁབ་ཀྱི་གཅེས་པོ་རྒྱལ་ཁབ་དེ་ལ་གཅེས་པོ་བྱེད་དགོས་ཡ་ཅིག། ད་འདི་ཡིས་ཨ་ད་དམར་ཤོག་ཚོགས་པས་གི་ག་རེ་ལབ་རྒྱལ་གཅེས་པ་དེ་ག་རེ་ལབ་གི་ཡོད་ཟེར་ན། རྒྱལ་ཁབ་འདི་དང་ཚོགས་པ་འདི་ལ་མ་ཡིན་པའི་ཁོ་ཚོས་གི་ལྟ་གྲུབ་འདི་ག་ལ་ཅིག་དགའ་བོ་བྱེད་དགོས་གི་ཡོད་རེད་ཟེར་བྱས་འདི་ལབ་གི་ཡོད་རེད་པ། དེ་ཡིན་དུས་ཙམ་པ། ནམ་རྒྱུན་གི་རྒྱལ་གཅེས་ཀྱི་ཅིག་ཐ་སྙད་འདི་ལ་འགྲེལ་པ་རྒྱབ་སྟངས་འདི་དང་ད་འདི་དམར་ཤོག་ཚོགས་པས་གི་འགྲེལ་བ་རྒྱབ་སྟངས་འདི་དཔེ་ཁག་ཁག་རང་ཆགས་བསྡད་ཡོད་རེད་པ་བྱས་ཙང་དམར་ཤོག་ཚོགས་པས་གི་རྒྱལ་གཅེས་འདི་ནང་ལོགས་ལ

དེ་དམར་ཤོག་ཚོགས་པའི་གི་ད་ལྟའི་གི་ལྟ་གྲུབ་དེ་ནང་ལོགས་ལ་དམར་ཤོག་ཚོགས་པ་ལ་ཞེན་ཁོག་ཡོང་བའི་གི་ཤུགས་ཆེན་པོ་ཅིག་དེ་རྒྱལ་གཅེས་ཡིན་ཟེར་ལབ་གི་ཡོད་རེད་དེ་ཡིན་ཙང་དེ་ཁོ་ཐ་སྙད་དེ་དཔེ་དེ་ནོར་བསྡད་གི་ཡོད་རེད་དཔེ་བཞག་བཞག་པ་རེད་བྱས་ན་ཁྲིམས་ལུགས་དེའི་ནང་ལོགས་ལ་ག་རེ་ལབ་ཡོད་རེད་ཟེར་ན། དེ་ནི་ང་ཚོའི་གི་དམག་ཆེན་གཉིས་པའི་སྐབས་ལ་ཉི་ཧོང་གི་ད་གི་གདུག་རྩུབ་གཏོང་རྒྱུ་དེ་ཚོ་དྲན་དགོས་གི་རེད། དེའི་དུས་ཚོད་དེ་ཚོ་ཡིན་པ་རེད་ཟེར་ན་ང་ཚོས་གི་དྲན་གསོ་བྱས་བྱས་དཔེ་དེ་མ་བརྗེད་པ་བྱེད་དགོས་གི་རེད། ལབ་དུས་ཙམ་པ་དོན་དངོས་ལ་རྒྱ་ཉི་ཧོང་ལ་ཡིན་པ་རེད་བྱས་ན་སྡུག་ཅག་ཅིག་ལབ་གི་ཡོད་རེད། ཉི་ཧོང་ལ་མ་དགའ་བའི་གི་ཅིག་མི་མང་གི་རྣམ་འགྱུར་དེ་ད་ལྟ་ཡོད་བསྡད་པ་དེ་དེ་ཤུགས་ཆེ་རུ་བཏང་ཡ་དེ་དེ་རྒྱལ་གཅེས་ཀྱི་སློབ་སྦྱོང་གི་ནང་ལོགས་ལ་བླུགས་པ་རེད་བྱས་ན་དེ་ཁྱོན་ནས་འགྲིག་གི་ཡོད་མ་རེད། དེ་འདྲ་བྱས་བསྡད་པ་མི་འཛམ་བུ་གླིང་ནང་ལོགས་ལ་མི་ཚང་མས་གི་བྱས་ཏེ་སྔོན་མ་སྔོན་མ་གི་དམག་གི་དང་ལོ་རྒྱུས་གི་ཐོག་ནས་བྱས་ཏེ་དཀའ་ངལ་འཕྲད་རྒྱུ་དེ་ཚང་མ་སེམས་ལ་ཉར་བྱས་དེ་བསྡད་བྱས། ཡང་ཡར་ལངས་བསྡད་པ་རེད་བྱས་ན་འཛམ་བུ་གླིང་འདིའི་ནང་ལོགས་ཞི་བ་ཆགས་ཡའི་གནས་སྟངས་སྐོར་ཡོད་མ་རེད། ད་ལྟ་བར་དུ་ཡིན་པ་རེད་བྱས་ན་སྔོན་མ་དམག་བརྒྱབ་ཚར་བ་དེ་འདྲ་དང་སྔོན་མ་མ་འགྲིག་པའི་ཐོག་ནས་དང་མ་མཐུན་པ་དེ་འདྲ་མང་པོ་ཅིག་ད་ལྟ་ཞི་བའི་ཐོག་ནས་བྱས་ཏེ་ང་ཚོ་སེལ་ཡའི་ཐབས་ཤེས་བྱེད་ཀྱི་ཡོད་རེད་དེ་ཡིན་ན་རྒྱ་ནག་གིས་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་དེའི་གི་དམག་འཁྲུག་དེ་ཚོ་ཡང་བེད་སྤྱོད་བྱས་བྱས་ཨ་ནི་རྒྱལ་གཅེས་གི་སློབ་སྦྱོང་ཡིན་ལབ་བྱས་ཨ་ནི་མི་མང་ལ་མར་བསླབ་པའི་ཐབས་ཤེས་བྱས་པ་རེད་བྱས་ན་མ་འོངས་པ་དེའི་ནང་ལོགས་སྐྱེ་རྒྱུའི་སྤུ་གུ་དེ་ཚོ་ཚང་མ། འཚར་ལོངས་བྱེད་བྱེད་པོ་ཚང་མའི་གི་སེམས་ལ་ག་རེ་སླེབས་ཟེར་ན། སོ་སོའི་རྒྱལ་ཁབ་ཀྱི་ནང་སོ་སོའི་གཞུང་དེ་གཙོ་བོ་ཅིག་མ་ཤེས་གཞན་པ་ལ་མ་དགའ་བ་ཆགས་ཡ་གི་གནས་ཚུལ་དེ་ཤུགས་ཆེན་པོ་ཞིག་ཆགས་ཀྱི་རེད། འོ་འདི་འདྲའི་བྱེད་དུས་ཙམ་པ་ད་ལྟ་རྒྱ་ནག་སྲིད་གཞུང་ཐོག་ནས་རྒྱལ་གཅེས་ལས་རྒྱལ་གཅེས་ཀྱི་སློབ་སྦྱོང་ལབ་པ་དེ་ཐ་སྙད་དེ་འབར་བྱང་ཁོ་ཚོས་དེ་འགྲིག་གི་ཡོད་མ་རེད་དེ་རྒྱལ་ཞེན་ཆགས་ཀྱི་ཡོད་རེད་དེ་ཨ་ནི་བྱས་ཏེ་རྒྱལ་ཁབ་གཞན་པ་ལ་མ་དགའ་བའི་རྣམ་འགྱུར་ཤུགས་ཆེན་པོ་ཞིག་སྟོན་ཡ་ཅིག་ན་དོན་དངོས་དེ་གཙོ་བོ་དེ་དམར་ཤོག་ཚོགས་པའི་གི་སྲིད་གཞུང་དེ་རྒྱུན་འཁྱོངས་ཡོང་ཡ་ཅིག་དང། དེའི་གིས་ནོར་འཁྲུལ་ཚང་མ་སྔ་མོའི་གི་ནོར་འཁྲུལ་ཚང་མ་དཔེ་དེ་ཅིག་སུབ་བཏང་ཡ་གི་བྱ་གཞག་དེ་ཨ་ད་ཁོང་ཚོས་རྒྱལ་གཅེས་སློབ་སྦྱོང་སློབ་གསོ་ཞེས་བྱས་མིང་བཏགས་ཏེ་བཞག་ཡོད་རེད་བསམ་བློ་བཏང། ཨ་ད་ཚང་ལགས་འདི་དུས་ཚོད་དེ་ལ་ང་ཚོ་དཔྱད་པ་བལྟས་ཚེ་ཞུས་པ་ཡིན་ན་དཔེར་ན་ཞི་ཅིན་ཕིན་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཕྱི་ཟླ་བཅུ་པའི་ཚེས་པ་བཅུ་དྲུག་རེད་པ་ད་དུང་ཁོ་རང་ཕ་གའི་དུས་ཡུན་གསུམ་པའི་གི་འགན་འཁྱེར་ཡ་དེ་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་ཐོག་ལ་ཡ་གཏན་འབེབས་བྱས་པ་རེད་འདི་ཕྱི་ད་ལྟ་ཁྲིམས་ཡིག་འདི། རྒྱལ་ཞེན་རིང་ལུགས་དང་རྒྱལ་གཅེས་སློབ་གསོའི་གི་ཁྲིམས་ཡིག་འདི། ལོ་གཅིག་དང་ཉི་མ་བརྒྱད། ཁོ་རང་འདི་འཁོད་ནས་ལོ་གཅིག་དང་ཉི་མ་བརྒྱད་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཕྱི་ཟླ་བཅུ་པའི་ཚེས་པ་ཉི་ཤུ་བཞི་ལ་འདི་གཏན་འབེབས་བྱས་པ་རེད་ད་འདི། ལོ་གཅིག་གི་རྗེས་ལ་ཞི་ཅིན་ཕིང་གི། དབང་ཆ་འདི་དུས་ཚོད་ཀྱི་ཆ་ནས་འདི་ག་རེ་བསྟན་གྱི་རེད་དེ་ནས་གོ་བ་འདྲ་བོ་ཅིག་ལེན་ཡ་ག་རེ་ག་རེ་ཡོད་རེད་ལོ་དཔེར་ན། དམར་ཤོག་གི་དབང་ཆ་དེ་གི་སྲ་བརྟན་ག་འདྲས་ཅིག་གནས་ཡོད་མེད་དེ་ལ་ག་འདྲས།

ཅིག་དམར་ཤོག་ལྟ་བའི་གི། རྗེས་ལ་ཤར་རྒྱག་མ་འགྲོ་བ་དང་དམངས་གཙོ་ལ་དད་མོས་བྱེད་མཁན་དང་དེ་ཚོས་ཀྱི། དཔོན་རིགས་ཁག་མང་པོ་ཅིག་ཁོང་ཚོས་ཀྱི་བེ་དེ་གནས་དབྱུང་བཏང་ཡག་གི་ལས་འགུལ་སྤེལ་རོ། ད་དེ་ཡིན་ཙང་ད་ལྟའི་གི་ཚོད་དེ་ལ་ཡིན་པར་ནས། གི་ཁྲིམས་ཡིག་འདི་འདྲས་ཞིག་གཏན་འབེབས་བྱེད་དུས་ཙམ་པ་ཁྲིམས་ཡིག་འདིའི་ནང་ལོགས་ལ་ཨ་ནི་ཁོང་ཚོས་ཀྱི། གཏན་འབེབས་འདི་བྱེད་དུས་ཙམ་པ་ག་རེ་ཆགས་ཀྱི་རེད་ཟེར་ན། ཚོད་དཔག་བྱས་ཡོང་དུས་ཙམ་པ། Red Guard གི་རིགས་ཀྱི་མི་དེ་འདྲས། ད་ལྟ་རྒྱ་ནག་ནང་ལ་མང་པོ་ཐོན་གྱི་རེད་བསམ་གྱི་འདུག་དེ་དོན་དེ་ཚང་མ་དེ་དེ་ཚོ་གསོ་སྐྱོང་བྱེད་བྱེད་དེ་ཚོའི་གི་རིགས་ཀྱི་རྒྱ་ནག་ནང་ལོགས་ལ་ཨ་ནི་ཅིག་ཞི་ཅིན་ཕིང་ལ་མ་དགའ་བ་དང་སྲིད་གཞུང་ལ་མ་དགའ་བ་དེ་ཚང་མ་བེ་དེ་གནས་དབྱུང་བཏང་ཡས་དང་ཨ་ནི་གཏོར་བཤིག་བཏང་ཡས་དང་དེ་ཚོ་ལས་རིགས་དེ་འདྲ་མང་པོ་ཞིག་ཡོང་ཏེ་ད་དེ་པེ་ཤ་ཆང་དེ་པུ་ལ་ཁྲིམས་ཡིག་ཁོ་རའི་ནང་ལ་ག་རེ་ལབ་ཡོད་རེད་ཟེར་ན་དེ་རྒྱལ་གཅེས་སློབ་གསོ་དེ།

མ་འོངས་པ་ལ་གྱི་ཡང་ཐོས། ད་ལྟ་འདི་ལྟར་རྒྱལ་གཅེས་ཀྱི་ཁྲིམས་ལུགས་འདི་བཟོས་ཚར་བའི་མ་བཟོས་སྔོན་ནས་འདི་ཡོང་ཡོད་རེད་བྱས་ད་འདི་བཟོས་ཚར་བའི་རྗེས་ལ་འདིའི་རིགས་འདི་ད་དུང་མང་རུ་འགྲོ་ཡས་ཆགས་ཀྱི་རེད། མང་རུ་འགྲོ་ཡས་ཆགས་ཡས་དེ་གཅིག་བེ་དེ། ཞི་ཅིན་པིང་གི་ཐད་ཀར་རང་གི་ད་ལྟ་ཆིན་ཀང་དང་ལི་ཧྲང་ལ་འདི་འདྲ་གནས་དབྱུང་བཏང་བ་འདྲ་བོ་འདྲ་བཏང་གི་རེད་དེ་དེ་འདྲས་མུ་མཐུད་ནས་ཕྱིན་པ་འདྲ་བྱས་ན་རྒྱལ་ཁབ་ནང་ལོག་རང་དབང་ཡིན་པ་རེད་བསམ་ཚུལ་འདི་འདྲས་མང་པོ་ཡོང་སྲིད་ཀྱི་རེད། དཔོན་རིགས་གཞོན་པ་འདི་འདྲས་ཅིག་གིས་མ་དགའ་བ་འདི་འདྲས་དང་ཞི་ཅིན་པིང་ལ་གཅིག་གཅིག་བསལ་བྱས་འདི་འདྲས་ཡོང་སྲིད་ཀྱི་རེད། དེ་ཚོའི་རིགས་བཅས་ཚང་མ་བཀག་ཡའི་ཆེད་དུ་མའོ་གི་ལྟ་གྲུབ་འདིའི་ནང་བཞིན་གྱི། ད་ག་རེ་བྱེད་ཟེར་ན། ད་ཁྲིམས་རང་གཏན་འབེབས་བྱེད་ཆེད་ཁྲིམས་རང་གཏན་འབེབས་བྱེད་པར་ཡང་འདི་ལ་སུ་གཅིག་གིས་དགག་པ་བརྒྱབ་ཆོག་གི་ཡོད་མ་རེད། ཁྲིམས་གཏན་འབེབས་བྱེད་དུས་ཙམ་པ་འདིའི་དབང་ཚད་དེ་དཔེར་ན PLA དང་བཅིངས་འགྲོལ་དམག་མི་ལ་སྤྲད་པ་འདྲ་བྱས་ན་ག་རེ་ཆགས་ཟེར་ན། ཞི་ཅིན་ཕིང་ཁོ་རང་གང་ན་འདོད་པ་ཡོད་པ་ནང་བཞིན་གྱི་བེ་དེ་ཁོ་རང་གཅིག་པོ་གི་མ་ཡིན་པའི་བེ་དེ་བཅིངས་འགྲོལ་དམག་མི་རང་གི་བེ། འདི་ལས་ཀ་དེ་ཚང་མ་ཁོ་ཚོས་བྱེད་ཡས་ཆགས་འགྲོ་གི་རེད། དེ་འདྲ་ཆགས་པ་འདྲ་བྱས་ན།

ཁ་གསལ་པོ་ཤེས་ཐུབ་ཀྱི་མི་འདུག་མ་གཏོགས་ཡིན་ནའི་གཡོ་འགུལ་ཡོང་གི་ཡོད་པ་དེ་གསལ་པོ་ཞེ་པོ་ཅིག་རེད། ད་ལྟ་མ་འོངས་ལོ་ཁ་ཤས་ཀྱི་ནང་ལོགས་ལ་དཔེར་ན་ཐེ་ད་ལྟ་ཐེ་ཝན་ཐད་ལ་ཞེ་པོ་ཅིག་ད་འཁྲུག་ཆ་དོད་པོ་ཡོད་རེད་པ། ད་ལྟ་ཧོང་ཀོང་ནང་ལོགས་ལ་ཟིང་ཞེ་པོ་ཅིག་ལངས་གི་འདུག་ག་ད་བོད་ནང་ལོགས་ལ་ཡང་ནེམ་ཞར་པོ་རེད་མོད་ད་དེ་གའི་དེ་ནང་ལོགས་ལོ་གཅིག་གཉིས་ནང་ལོགས་ལ་འདིའི་ཤུགས་རྐྱེན་ག་རེ་མཐོང་གི་རེད་ལོ། ད་འདིའི་ཤུགས་རྐྱེན་དེ་ག་རེ་ལབ་པ་རེད་ཟེར་ན་ད་འདི་རེད་པས། འདིའི་གི་རིགས་འདི་ཁྲིམས་ཡིག་འདི་རྒྱལ་སྤྱི་རྒྱ་ནག་ནང་ལོགས་ནས་ཡང་སྐད་ཆ་བྱེད་མ་ཐུབ་པ་བྱས་རྒྱལ་སྤྱིའི་ཐོག་ནས་ཡང་དེ་ལ་བེ་དེ་ཨ་ནི་ཅིག་དགག་པ་དེ་འདྲ་རྒྱབ་མ་ཐུབ་པ་བྱས་ཞི་ཅིན་ཕིང་གི་བསམ་པ་ནང་བཞིན་གྱི་ཐོག་ནས་བེ་དེ་འདི་ཁྲིམས་ཡིག་དེ་ལག་བསྟར་བྱས་ནས་ཕྱིན་པ་འདྲ་བྱས་ན་ཨ་ནི་རྒྱ་ནག་ནང་ལོགས་ལ་དཔེ་དཀའ་ངལ་འཕྲད་གི་རེད་གྲངས་ཉུང་མི་རིགས་ནང་ལོགས་ལ་བོད་ལ་དཀའ་ངལ་འཕྲད་ཀྱི་རེད་སོག་པོ་ལ་དཀའ་ངལ་འཕྲད་རེད་ཡུ་གུར་ལ་དཀའ་ངལ་འཕྲད་གི་རེད་རྒྱལ་སྤྱིའི་རང་གི་ཞི་བདེའི་ཐོག་རང་རང་ཡིན་པ་རེད་ན་དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་ཀྱི་རེད། ད་འདི་ལ་དེ་དཀའ་ངལ་དེ་ག་འདྲས་འཕྲད་ཀྱི་རེད་ཟེར་ལབ་པ་རེད་ན། དེ་དམར་ཤོག་ཚོགས་པ་དེ་ཤུགས་ཆེན་པོ་ཞིག་ཆགས་རྗེས་ཞི་ཅིན་ཕིང་གི་ད་ལྟའི་ལྟ་གྲུབ་དེ་ག་རེད་ཟེར་ན་ས་མཚམས་རྒྱ་སྐྱེད་བྱེད་ཡས་ཀྱི་རེད། ཧན་དེའི་ནང་ལོགས་ལ་དཔེ་དེ་ཨ་ནི་རྒྱལ་སྤྱིའི་གི་ཁྲོམ་ར་དེ་ཚང་མ་ཁོ་རང་ཚོ་མངའ་འོག་བསྡུ་ཡས་ཀྱི་རེད། ཧན་དེ་ལྷག་པར་དུ་ཐའེ་ཝན་དང་ང་ཚོའི་གི་ཨ་ནི Pacific Ocean གི་མཚོ་གླིང་དེ་ཚོའི་གི་ས་ཆ་དེ་ཚང་མ་ཁོ་ཚོའི་གྲུབ་ཚུགས་སོ་སོའི་གི་རྒྱ་ནག་ཁོངས་ལ་བཙུགས་ཡས་ཀྱི་ཞི་ཅིན་ཕིང་གི་འཆར་གཞིའི་ནང་ལོགས་ཡོད་ན་མེད་ན་དེ་ཚོའི་རིགས་ལ། འདིའི་འཆར་གཞི་འདི་ཚོ་ཚང་མ་དཔེར་ན་རྒྱལ་ཁབ་ཅིག་ཡིན་པའི་ཐོག་ནས་ཡག་ག་ཅིག་རེད་ཟེར་ན་ཡག་ག་ཅིག་མ་རེད། གང་ཡིན་ཟེར་ན་དཔེར་ན་རྒྱལ་ཁབ་ཆེན་པོ་འདི་ག་ཅིག་རེད་དེ་ད་དུང་དཔེར་ན་རྒྱལ་ཁབ་གཞན་པ་གི་ས་མཚམས་ནང་ལོགས་ལ་ཕྱིན་རྗེས་རྒྱལ་ཁབ་ཅིག་གི་ས་མཚམས་ས་ཆ་དེ་ཚུར་ལེན་ཐབས་ཤེས་བྱས་བསྡད་ཡོད་རེད། དེའི་གི་ཐོག་ནས་དཔེར་ན་རྒྱལ་ཁབ་སོ་སོའི་རྒྱལ་ཁབ་གཅིག་པོ་མ་ཡིན་པའི་གི་ཕྱིའི་རྒྱལ་ཁབ་རེད་ཁྱིམ་མཚེས་རྒྱལ་ཁབ་རེད་འཛམ་བུ་གླིང་ནང་ལ་ཞི་བདེ་ལྷིང་འཇགས་དེ་ཡོང་གི་མ་རེད། སྐབས་དེ་ཞི་ཅིན་ཕིང་གི་ཨ་ལྟ་གྲུབ་འདི་ལ་གར་བའི་ཁོ་རང་གི་འདོད་པ་གང་ཡོད་དེ་ཡོང་ཡས་ཀྱི་ཆེད་དུ་ལ་ད་དམ་དེ་སྔ་ཡིན་པ་རེད་ན། ད་ལྟ་འདི་རྒྱལ་གཅེས་ཀྱི་སློབ་གསོ་ཞེས་པའི་ཚིག་འདི་ཡོད་རེད་ད་དེང་སང་སློབ་གསོ་ལབ་ཀྱི་འདུག་བཙན་པ་དཔེ་དེ་ཁོ་སློབ་ཅིག་སློབ་གསོ་འདྲ་བརྒྱབ་བྱས་ཡག་པོ་ཡོང་ཡས་ཀྱི་ཆེད་ཅིག་རེད་དེ་ད་འདི་ཡིན་པ་རེད་ན་ཁོ་སློབ་གསོ་རང་མ་རེད་སློབ་ཁྲིད། བཙན་བཀའ་བཏང་རྗེས་བོད་དུ་སློབ་ཁྲིད་བྱེད་ཀྱི་ཡིན་ཙང། བཙན་བཀའ་བཏང་ནས་སློབ་ཁྲིད་བྱེད་པར་ན་མ་འོངས་པར་རྒྱ་ནག་ནང་ལོགས་ལ་མི་ག་འདྲ་ཞིག་ཐོན་གྱི་རེད་ལབ་པར་ན་ཚང་མ་དཔེ་དེ་དམར་ཤོག་དམར་ཤོག་ཚོགས་པའི་གི་ལྟ་གྲུབ་ཀླད་པའི་ནང་བླུགས་ཆགས་བྱས་པ་དེ། འཕྲུལ་ཆས་ཀྱི་མི་བཟོ་འདྲ་ཅིག། Robot བཟོ་འདྲ་ཆགས་འགྲོ་ལ་དེ་འདྲའི Robot དེ་འདྲའི་མང་པོ་ཅིག་སླེབས་པ་རེད་ན་དམར་ཤོག་ཚོགས་པའི་ལྟ་གྲུབ་དེ་ག་ལ་ཕྱིན་པར་ན་ང་ཚོ་ལ་དྭགས་དང་ཨ་ནི Arunachal དང་དེའི་ས་མཚམས་རེད Nepal ས་མཚམས་རེད། འདི་དེ་ཉི་ཧོང་མཉམ་པོར་ཡིན་པར་ང་ཚོ Senkaku Island དེའི་དཀའ་ངལ་ཞིག་རེད་ཐའེ་ཝན་དཀའ་ངལ་ཞིག་རེད་དེ་ཚོའི་ནང་ལོགས་ལ་ཡིན་པ་རེད་ན་དཔེ་དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་ཀྱི་རེད་དེ་ཡག་པོ་ཞིག་མ་རེད་དེ་མ་ཡོང་བའི་གི་དེ་དེ་ཚོའི་གནད་འགག་དེ་ཧ་གོ་བའི་ཐོག་ནས་རྒྱལ་སྤྱིའི་ཐོག་ནས་ཡིན་པ་རེད་ན་དེ་ལ་བལྟས་རྒྱ་ནག་ལ་ཤུགས་ཆེན་པོ་ཅིག་ཐོག་ནས་ངོ་རྒོལ་བྱེད་བྱེད་དེ་འགྲིག་གི་མི་འདུག་དེ་ནང་རྒྱལ་གཅེས་ཀྱི་སློབ་སྦྱོང་གི་ནང་དོན་དེ་ནང་བལྟས་པ་རེད་ན་དེ་རྒྱལ་གཅེས་ཀྱི་ཅིག patriotism གི་གནས་སྟངས་དེ་མ་རེད་ཤག་དེ་དཔེ་དེ་རྒྱལ་ཞེན Nationalism ཧན Chauvinism དེ་འདྲས་ཆགས་པ་རེད་ན་དེ་འཛམ་བུ་གླིང་རང་ལ་གནོད་ཀྱི་ཡོད་པ་ཅིག་ཚང་མས་ཀྱིས་དཔེ་དེ་ངོ་རྒོལ་ཤུགས་ཆེན་པོ་ཅིག་ལབ་ཡས་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་རྒྱ་ནག་ནང་ལོགས་ལ་ཡིན་པ་རེད་ན་དེ་ལབ་མཁན་ཡོད་རེད་དེ་ཡིན་ནའི་འདི་སྐད་ཚང་མ་དཔེ་དེ་ཁོ་ཚོ་ཕྱི་ལོགས་བསྒྲགས་མ་ཐུབ་པའི་ཀྱི་དེ་འདྲས་ཀྱི System ཅིག་བཟོས་རྗེས་ཁོ་ཚོ་བཀག་བཞག་པ་ཡིན་ཙང་པ་རྒྱལ་ཕྱི་ལོགས་ལ་ཡོད་པའི་རང་དབང་ལ་ཡོད་པའི་ཀྱི་མི་ཚོ་དང་རྒྱལ་ཁབ་ཚོས་ཀྱིས་དེ་ལ་དཔེ་དེ་ལབ་དགོས་པ་དེ་དཔེ་གལ་ཆེན་པོ་འདི་མ་ལབ་པ་རེད་ན་རྒྱ་ནག་གཅིག་པོ་མ་རེད་རྒྱལ་སྤྱིའི་ཁོ་རའི་ནང་ལོགས་ལ་དཔེ་དེ་མ་སྐྱིད་པ་ཅིག་ཡོང་ཡ་འདི་གསལ་པོ་ཞེ་དྲག་རེད་ལ། ད་ལྟ་དཔེར་ན་ཚང་ལ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་དགུ་བཅུའི་ནང་དུ་བ་བོད་ནང་ལོགས་ལ་ཡ་རྒྱལ་གཅེས་སློབ་གསོའི་ལས་འགུལ་བྱས་དགོན་པ་གྲྭ་ཚང་ཁག་ནང་ལ་ཡ་ཅིག

མི་རིགས་མཐུན་སྒྲིལ་དང་འདི་འདྲས་ཀྱི་ད་འདས་པའི་ཕལ་ཆེར་ཉིས་སྟོང་ཉིས་སྟོང་ཉི་ཤུ་ཡས་མས་དེ་བར་ཅིག་ནས་འདི་འགོ་བཙུགས་སོང་མི་རིགས་མཐུན་སྒྲིལ་ཡར་ཐོན་དཔེ་བཟང་འཛུགས་གཏོད་བྱེད་ཀྱི་ཡིན་ཟེར་འདི་འདྲས་ཅིག་བཤད་པ་རེད་ད་མི་རིགས་ནང་ལོག་ལ་ཕར་ཚུར་ཆང་ས་རྒྱག་བཅུག་ཡ་སོགས་རང་རེད་ད་རྒྱ་མི་རིགས་ད་བོད་མི་རིགས་རྒྱ་མི་རིགས་ད་ཧན་མི་རིགས་ད་ད་འདི་ཤིན་ཅང་མི་རིགས་ཡུ་གུར་མི་རིགས་འདི་འདྲས་པོ་རུ་ལ་ཡ་དེ་འདྲས་སུ་ར་འདྲས་བཟོས་ཅེས་ཐབས་ཤེས་ཞེ་པོ་ཅིག་བྱས་སོང་བ་ལ་ད་འདིའི་འཕེལ་རིམ་དེ་ལ་ང་ཚོ་དཔྱད་པ་ཅིག་གནང་ན་འདི

ད་འདི་སྐབས་འདིར་ལ་ག་རེ་ཟེར་ན་ཁོ་སྲིད་ཇུས་རང་ལ་ཟིན་བྱས་ཚང་མ་ལ་ཨ་ནི་ཅིག་གི་རྒྱ་ནག་གཞུང་འདི་ཡག་པོ་ཡོད་པ་དང་འདི་ལ་ཚང་མ་འདྲི་གཅོད་རྒྱལ་བའི་ཐབས་ཤེས་འདུག་སེ་བྱས་ཡོད་རེད་དེ་ཡིན་ནའི་འདི་གི་འབྲས་བུ་ཤུགས་ཆེན་པོ་ཞིག་སྨིན་ཡོད་རེད་ཟེར་སྨིན་ཐུབ་ཡོད་མ་རེད་འདི་ག་རེ་གང་ཡིན་ཟེར་ན་བོད་མིའི་གི་སེམས་ཀྱི་ནང་ལོགས་ལ་ཡིན་པ་རེད་ཟེར་ན་ཅིག་ང་རང་ཚོ་དད་པ་དང་ཅིག་ང་རང་ཚོ་ང་ཚོའི་ངོ་བོ་དང། ང་རང་ཚོའི་རིག་གཞུང་དང་དེ་ཚོའང་སྦད་དེ་ཤུགས་ཆེ་ཆོས་དང་རིག་གཞུང་དང་དེ་ཚོའང་ཤུགས་ཆེན་པོ་ཞིག་བསྡད་ཀྱི་ཡོད་དུས་ཙམ་པ་རྒྱ་མི་ཡིས་ག་ག་ཅིག་གིས་སློབ་གསོ་རྒྱབ་པ་རེད་ཟེར་ནའི་དེ་ད་ག་སེ་བསྒྱུར་མ་ཐུབ་པའི་ཐོག་ནས་བོད་པ་འདི་སྦད་དེ་ཅིག་ང་རང་ཚོའི་ངོ་བོ་དེ་སྲུང་ཐུབ་བྱས་སྦད་དེ་གཙང་མ་ཞིག་བསྡད་ཐུབ་ཡོད་རེད་པ། ད་ཕྱིས་སུ་ད་ལྟའི་ཚོད་འདི་ལ་ག་རེ་བྱེད་དགོས་རེད་ཟེར་ན་སྦད་དེ་ད་འདི་འདི་འདྲས་ཅིག་བྱ་གི་ཡོད་ན་བོད་པའི་གི་དཀའ་ངལ་འདི་སེལ་ཡའི་ཆེད་དུ་ལ་བོད་པའི་སྐད་ཡིག་དང་རིག་གཞུང་དང་དེ་ཚོ་རྩ་མེད་བཟོ་དགོས་ཀྱི་འདུག་འདི་རྩ་མེད་བཟོ་བ་ལ་ཨེ་ནི་ད་ཅིག་ཁོ་ཚོས་གི། མཁས་པའི་གི་ཁོ་ཚོས་མཁས་པའི་ཐོག་ནས་ག་རེ་བྱས་པ་རེད་ཟེར་ན། དེ་སྔར་སློབ་གསོ་བྱེད་ཡ་དེ་ད་ཁྲིམས་ལ་བཟོས་རྗེས། ཁྲིམས་ལ་བཟོས་པ་རེད་ཟེར་ཙང་མི་སུ་ཅིག་ངོ་རྒོལ་བྱེད་ཆོག་གི་ཡོད་མ་རེད་ཚང་མས་ལག་བསྟར་བྱེད་དགོས་ཀྱི་ཡོད་རེད། དེ་ལ་བཀའ། བཀའ་བཞིན་དང་ལེན་ཟེར་ཅིག་དང་དང་དུ་ལེན་དགོས་ཀྱི་ཡོད་རེད། དེ་འདྲས་གི་བཟོས་བྱས་དེ་འདྲས་གི་ཐབས་ཤེས་གི་ཐོག་ནས་ད་བོད་པའི་ནང་ལོགས་ལ་དེ་དེ། ཀྱི་ང་རང་ཚོའི་རིག་གཞུང་དེ་སྐྱོ་པོ་ཡིན་པ་དང། ཨ་ནི། རྒྱ་ནག་གི་རིག་གཞུང་དེ་ཡག་པོ་ཡོད་པ་དང། ཡང་ཨོ་སྟེ་རེ་གླེང་བ་དང་དེ་ནང་ལ་ང་ཚོ་སློབ་སློབ་ཕྲུག་མང་པོ་ཞིག་སྦད་དེ་རྒྱ་ནག་གི་ཅིག་གི་བཙན་བཀའ་བཏང་བའི་གི་ཨ་ནི་གཏན་འཇགས་སློབ་གྲྭའི་ནང་ཚུགས་ཁུ་ཚུགས་ཟེར་ཏེ་དེ་ཚོའི་ལས་འགུལ་ཞིག་ནང་ལ་ཅིག་ཆགས་འགྲོ་གི་ཡོད་སོང་ངོ། ལྷག་པར་དུ་བོད་པའི་གནད་དོན་དེ་སེལ་ཡས་ཀྱི་ཆེད་དུ་ལ་རྒྱ་ནག་གིས་ད་བོད་པའི་རིག་གཞུང་དང་སྐད་ཡིག་དེ་རྩ་མེད་བཟོ་ཡས་ཀྱི་ཆེད་དུ་ལས་འགུལ་མང་པོ་ཞིག་སྤེལ་བསྡད་པའི་ནང་ལོགས་ལ་ད་ལྟ་དེ་རྒྱལ་གཅེས་སློབ་གསོ་ལབ་ཡས་དེ་གཅིག་ཆགས་འགྲོ་གི་རེད་གཉིས་ནས་ཨ་ད་ད་ཅིག་ཆགས་གསུངས་པ་ནང་བཞིན་གྱི་མི་རིགས་མཐུན་སྒྲིལ་ལབ་ཡས་དེ

Ethnic Unity། མི་རིགས་མཐུན་སྒྲིལ་དེ་ག་རེ་ལ་ལག་བསྟར་བྱེད་བེད་སྤྱོད་བྱེད་དགོས་པ་ཟེར་ན། གྲངས་ཉུང་མི་རིགས་ཚང་མ་མེད་པ་བཟོས་བྱས་དེ་ཚང་མ་རྒྱ་མི་རིགས་རང་བཟོ་བའི་ཐབས་ཤེས་བྱེད་ཀྱི་ཡོད་རེད། དེ་གི་དེ་སྔོན་གི་ཨ་ནི་ད་ཁོང་ཚོའི་གི་ཆོས་ཁྲིམས་བཅུ་དགུ་ཨང་གྲངས་བཅུ་དགུ་ལབ་ཡས་དེ་དང་ཅིག་ད་ལྟ་དེ་རྒྱལ་གཅེས་གི་ཁྲིམས་ལབ་ཡས་དེ་དེ་གཉིས་དེ་ཚོའི་ནང་ལ་མང་པོ་ཞིག་བལྟས་པ་རེད་ཟེར་ན། གསལ་པོ་ཅིག་ག་རེ་ལབ་ཡོད་རེད་ཟེར་ན། རྒྱ་མི་རིགས་གི་ཨེ་ནི་རིག་གཞུང་སྦད་དེ་རྩེ་ཕུད་དང་ཡག་པོ་འདི་ཚང་མས་གིས་སྦད་དེ་དེ་མཉམ་སྤྱོད་བྱེད་དགོས་རེད་ཟེར་ལ་དེ་ཁོ་རྒྱ་མི་གི་རིག་གཞུང་དེ་ཡག་པོ་ཡོད་སྲིད་ཀྱི་རེད་དེ་བོད་གི་རིག་གཞུང་དེ་ཡག་པོ་ཡོད་དགོས་རེད་པ་སོག་པོའི་མི་རིག་གཞུང་ཡག་པོ་ཡོད་དགོས་རེད་ཡུ་གུར་རིག་གཞུང་ཡག་པོ་དེ་ཁོ་རང་ཚོ་རང་གི་རྒྱ་རྒྱ་གི་བི་ནི་སྦད་དེ་འདི་རང་སྦད་དེ་ཞུ་གི་རེད་དེ་ལ་སྦད་དེ་དེ་ཚང་མས་གིས་སྦད་དེ་དམིགས་གཏད་བྱས་བྱས་སྦད་དེ་འཇུག་དགོས་རེད་ཟེར་ལབ་པར་ན་དེ། ཁྲིམས་ཀྱི་ནང་ལོགས་ལ་དེ་འདྲ་ཞིག་ལབ་ན། མིང་གི་གོ་བ་ག་འདྲ་གླེང་སྟངས་ག་འདྲ། དེ་རྒྱབ་ལོགས་ལ་ཡོད་པའི་ལྟ་གྲུབ་དང་བསམ་བློ་བཏང་སྟངས་དང་འཆར་གཞི་དེ་ག་རེ་ཡིན་པ་ནི་གསལ་བོ་ཤར་རེད་དེ་ཡིན་ཙང་ཁོ་ཚོས ethnic unity ལས་ཚིག་དེ་མང་པོ་ཞིག་བེད་སྤྱོད་བྱས་རྗེས་ཕྱི་རྒྱལ་མིའི་ཐོག་ནས་ཡིན་པར་གྱུར་ན་ཁོ་ཡག་པོ་ཞིག་མཐོང་གི་ཡོད་རེད་དེ་ཡིན་ན་དོན་དངོས་ལ་དེ་རྒྱ་ནག་ནང་ལོགས་ལ་ཡོད་པའི་ད་བོད་པ་ཡུ་གུར་ལྷོ་སོག་པོ་དང་དེ་གཙོས་བྱས་པའི་དེ་གྲངས་ཉུང་མི་རིགས་ཚང་མ་མེད་པ་བཟོ་ཡས་ཀྱི་འཆར་གཞི་རང་ཆགས་སྡོད་ཀྱི་ཡོད་རོགས་གནང།
ད་ལྟ་མི་རིགས་མཐུན་སྒྲིལ་བྱས་དགོས་རེད་ཟེར་གྱི་ཡོད་རེད་རྒྱ་མི་རིགས་ལ་ཡང་ཞེན་ཁོག་དགོས་རེད་ཟེར་གྱི་ཡོད་རེད་ཡིན་ནས་བོད་པའི་མི་རིགས་ཀྱི་ངོ་བོ་མཚོན་པའི་དཔེར་ན་ད་བླ་རུང་སྒར་དང་ཡ་ཆེན་སྒར་གྱི་དགོན་པ་ཆེ་ཁག་དེ་དག་གཙང་བཟོ་བྱས་པའི་ཆེ་ཁག་ཅིག་བོད་མི་རྩ་མེད་བཏང་ད་ལྟ་དཀར་མཛེས་ནང་བྲག་འགོ་ལ་ཡིན་ན་སྟོན་པའི་སྐུ་བརྙན་ཚོ་མར་གཏོར་བཤིག་བཏང་རྗེས་མི་མང་གིས་བོད་མི་རིགས་ཀྱི་ངོ་བོ་ཟེར་གོ་ར་འདི་གི་རྒྱབ་རྟེན་འདྲ་པོ་དེ་སེམས་ཁམས་ན་ཡོད་པའི་གི་ཆོས་དད་དེ་རེད་བ་ད་དེ་འདི་འདྲས་ཅིག་བྱེད་གི་བྱེད་གི་ལ་ད་ཁྱེད་རང་ཚོ་རྒྱལ་ཞེན་བྱས་དགོས་རེད་ཟེར་ལབ་ན་གང་འདྲ་ཡོང་གི་རེད་ལགས་ད་དེ་བོད་ནང་ལོག་ལ་ད་དཔེར་ན་ཐང་ལ་བོད་ནང་ལོག་གི་བོད་མིའི་སེམས་ཁམས་ལ་ཡ་གཞི་བཞག་པའི་ཐོག་ནས་ད་ལྟ་རྒྱ་ནག་གཞུང་གི་ཁྲིམས་འདི་མ་འདུག་མར་ཅིག་བཙན་བཀའ་ར་ཞིག་བཏང་ཅིག་མར་ལག་ལེན་བསྟར་དུས་བཙན་བཀའ་རང་རེད་པ་ད་དེ་བྱེད་འདོད་པ་ཡོད་མ་ཡོད་མེད་ཟེར་མེད་པ་ལག་ལེན་བསྟར་དགོས་ཀྱི་འདུག་ལག་ལེན་བསྟར་དུས་ཙམ་པ་དེ་ལ་དཀའ་ངལ་ག་རེ་འཕྲད་སྲིད་ཀྱི་རེད་ལགས་ད་མ་འོངས་པ་ལོ་ཁ་ཤས་ནང་ལོག་ལ་སྡུག་ཅག་དེ་འདྲ་ག་རེ་ཡོང་སྲིད་ཀྱི་རེད་ཡག་ག་དེ་འདྲ་ག་རེ་ཡོང་སྲིད་ཀྱི་རེད་ལ། ད་སྡུག་ཅག་ག་རེ་ཡོང་སྲིད་ཀྱི་རེད་ཟེར་ལབ་པར་གྱུར་ན་དེ་རེད་པས་ད་སྡུག་ཅག་དེ་མ་འོངས་པ་ལ། གལ་སྲིད་འདི་འདི་ལ་ད་ལྟ། ཅིག་རྒྱལ་ཁབ་ནང་ལོགས་ནས་རེད་རྒྱལ་ཁབ་ཕྱི་ལོགས་ནས་རེད་ངོ་རྒོལ་སུ་མེད་པའི་ཐོག་ནས་ད་ལྟ་ཞི་ཅིན་ཕིང་ཁོ་རང་ཚོ་གི་ལྟ་གྲུབ། བསམ་པ་ནང་བཞིན་གྱི་ད་ལྟ་ལག་བསྟར་བྱས་བྱུང་བར་གྱུར་ན། ཨ་ནི་དེ། རྒྱ་ནག་རྒྱ་ནག་ནང་ལོགས་རེད་གྲངས་ཉུང་མི་རིགས་ནང་ལོགས་ལ། ཨ་ནི་དམར་ཤོག་གི་ལྟ་གྲུབ་ཀྱི་ཐོག་ནས། འཛུགས་སྐྲུན་བྱས་པའི་གི་མི། འཕྲུལ་ཆས་ཀྱི་མི robot འདི་འདྲའི་མང་པོ་ཐོན་ཡོང་གི་རེད། འཕྲུལ་ཆས་ཀྱི་མི་འདི་འདྲས་ཐོན་ཡོང་རྗེས་དེ་ཚོས་ཀྱིས་ཨ་ནི་ཅིག་ལས་ཀ་ཡག་པོ་ཅིག་བྱེད་ཀྱི་རེད་བསམ་ལས་ཀ་ཁྱོན་ནས་བྱེད་ཀྱི་མ་རེད་དམར་ཤོག་ལྟ་བའི་གི་ལས་འགུལ་འདི་དང་དེའི་སྲིད་ཇུས་འདི་ཚང་མ་ལག་བསྟར་བྱས་ཏེ་འབད་བརྩོན་བྱེད་ཀྱི་རེད་དེ་དེ་འདྲས་ཀྱི་གནས་སྟངས་ཆགས་པར་གྱུར་ན། རྒྱ་ནག་དང་ཨ་ནི་འཛམ་བུ་གླིང་སྤྱིའི་ནང་ལོགས་ལ་ཞི་བདེ་འདི་ཡོང་གི་མ་རེད། ད་ཡག་ཕྱོགས་ནས་བསམ་བློ་བཏང་ཡག་ཅིག་ག་རེ་ཡོད་རེད་ལབ་པར་གྱུར་ན། དེ་ཚོ་ཚང་མ་བྱེད་དགོས་ཡག་གི་ཞི་ཅིན་ཕིང་གིས་བྱེད་དེ་འདྲ་དེ་འདྲའི་དུས་ཚོད་ལ་སྲིད་ཇུས་དེ་འདྲ་གཏན་འབེབས་བྱེད་དགོས་ཡག་རྒྱུ་མཚན་དེ་ག་རེ་ཟེར་ན་ད་ལྟ་མཁས་པ་ཁག་མང་པོ་ཞིག་གིས་རྒྱལ་གཅེས་ཀྱི་སློབ་གསོ་དེ་ཁྲིམས་ལ་བཟོས་ཡག་དེ་དེ་འདྲའི་གནས་སྟངས་ལ་སླེབས་ཀྱི་ཡོད་པ་རེད་ཟེར་ན་རྒྱལ་ཁབ་དེའི་དབུ་ཁྲིད་དང་རྒྱལ་ཁབ་དེ་གི་སྲིད་གཞུང་དེ་ཡི་གནས་སྟངས་དེ་དང་ཆབ་སྲིད་དེ་བརྟན་པོ་ཞིག་ཆགས་མེད་པའི་ཅིག་ཁོ་རྦད་དེ་རིལ་ཆོག་ཆོག་ཅིག་སྒང་ལ་བསྡད་ཡོད་པའི་རྟགས་སྟོན་གྱི་ཡོད་རེད་དེ་མ་རིལ་ཡག་གི་ཆེད་དུ་ད། ཡང་དེ་མེད་པ་མ་ཆགས་ཡའི་ཆེད་དུ་ལ་དེ་འདྲས་ཀྱི་ཁྲིམས་ཡིག་བཙན་བཀའ་གི་ཁྲིམས་ཡིག་དེ་འདྲ་བཟོས་རྗེས། མི་ཚང་མ་ལ་རྦད་དེ་དམ་དྲག་བྱེད་ཡ་གི་ཐབས་ཅིག་བྱེད་སྡོད་ཀྱི་ཡོད་རེད་ཟེར་བའི་རོ། དེ་འདྲས་ཀྱིས་མུ་མཐུད་ནས་ཕྱིན་པར་གྱུར་ནའང་ལོ་གཅིག་གཉིས་ཙམ་འགྲོ་སྲིད་ཀྱི་རེད་དེ་ཡིན་ནས་དེ་འདྲས་ཀྱི་དམ་དྲག་ཤུགས་ཆེན་པོའི་ནང་ལོགས་ལ་རང་བཞིན་གྱིས་ད་ལྟ་རྒྱལ་ཁབ་ལོ་རྒྱུས་ནང་ལོགས་བལྟས་པར་གྱུར་ན། གཅིག་སྲིད་གཞུང་འདི་ཤུགས་ཆེན་པོ་ཞིག་ཆགས་རྗེས་གཅིག་སྡུད་རིང་ལུགས་འདི་ཤུགས་ཆེན་པོ་ཞིག་ཆགས་ཡོང་དུས་ཙམ་པ། ད་ངས་ག་རེ་ལབ་ན་འགྲིག་གི་འདུག་བསམ་བསམ་འདྲ་བོ་བྱས་བྱས་པ་དེ་འདྲ་མི་འདྲ་བས་དེ་མི་མང་གི་འདོད་པ་རྒྱུན་ནས་མེད་པ་དེ་འདྲས་མང་པོ་ཅིག་ཁྲིམས་ཡིག་ལ་བཟོས་རྗེས་གཏན་འབེབས་བྱས་ཐབས་ཤེས་ཅིག་རེད་དེ་ཡང་དེ་ཞི་ཅིན་ཕིང་གིས་ཏག་ཏག་བྱེད་ཀྱི་ཡོད་རེད། དེ་འདྲ་བྱས་པ་རེད་ན་ག་རེ་བྱ་གི་རེད་ཟེར་ན། ནམ་ཞིག། འདི་མི་མང་གིས་འདི་འཁྱེར་ཐུབ་མ་རེད། འཁྱེར་མ་ཐུབ་དུས་ཙམ་པ་ག་རེ་བྱ་གི་རེད་ཟེར་ན་དེ་ནང་ལོགས་ལ། ནང་འཁྲུག་དང་དེ་ཀུན་ལ་ངོ་རྒོལ་དང་དེ་འདྲས་ཆགས་རྗེས་རྒྱ་ནག་གིས་ཐོར་སྲིད་པ་ཞིག་རེད་སྲིད་གཞུང་རྒྱ་ནག་གི་རང་བདེན་གྱི་དམར་ཤོག་གི་སྲིད་གཞུང་དེ་མེད་པ་ཆགས་སྲིད་རེད་ཟེར་ལབ་མཁན་དེ་འདྲས་ཡོད་ཆགས་འདུག་དོགས་སློང།
ད། དཔེར་ན། འདས་པའི་དམག་ཆེན་དང་པོ་གཉིས་པ་དེའི་སྐབས་དུ་བ་རེད་ད། དུས་རབས་བཅུ་དགུ་པ་འདི་ཁོ་རང་ལས། ག་སོགས་རེད། དམག་འཁྲུག་གི་དུས་རབས་སུ་རེད་ཆགས་པ་རེད་པ། ད་ད་ལྟ། རྒྱ་ནག་འདི་ལུང་པ་མི་འབོར་དང་ས་ཁྱོན་གྱི་ཆ་ནས་ད་ལྟའི་རྒྱ་ནག་གི་དབང་བསྒྱུར་བྱས་པའི་ས་ཆ་འདི་ཆེན་པོ་ཞེ་པོ་ཅིག་རེད་ད། དེ་མ་འོངས་པ་འཛམ་བུ་གླིང་ནང་ལོགས་ད་ལྟ་ཆབ་སྲིད་ཀྱི་འཁོར་རྒྱུག་འདི་ལ་ཅིག་གཟིགས་པ་ཡིན་ན། ད་ལྟའི་གི་རྒྱ་ནག་གི་བྱེད་སྟངས་འདི་གིས་འདི། ལོ་བརྒྱ་ཉིས་བརྒྱ་ནང་ལོགས་ལ་འདི་ཤུགས་རྐྱེན་འདི་ག་བ་ལ་ཁ་ཕྱོགས་འདི་ག་བ་ཁྲིད་ཀྱི་རེད་རྒྱ་ནག་གིས་ད་གིན་ཕྱི་ཐང་ལྟ་ད་འདི་ཚང་ལ་འདི་གསུངས་པ་རེད་རྒྱ་ནག་དམར་ཤོག་གིས་དབང་ཆ་སྲ་བརྟན་བཟོ་ཡག་ཐབས་ཤེས་བྱེད་ཀྱི་ཡོག་རེད་ཅེས་གསུངས་པ་རེད་དེ་ཡིན་ནའི་ཕྱོགས་གཅིག་ནས་རྒྱ་ནག་གིས་བཤད་ཡག་དེ་ལ་ཡ་རྒྱ་ནག་གིས་ཁྲིམས་ད་འདི་འཛིན་སྐྱོང་བྱེད་ཡག་གི་ལམ་ལུགས་འདི་དམངས་གཙོ་ཡིན་ཟེར་གི་ཡོད་རེད་པ་རྒྱ་ནག་ཁོ་རང་ཚོས་ཀྱི་ཀྲུང་གོ་ཅན་གྱི་ངོ་བོ་ཡིན་པའི་དམངས་གཙོ་ཡིན་ཟེར་གི་ཡོད་རེད། དེ་འདི་འདྲ་ཡིན་པ་ཡིན་ན་དེ་ག་ག་བ་འགྲུག་རེད་དེ་མ་འོངས་པ་རྒྱ་ནག་གི Communist དམར་ཤོག་ཚོགས་པའི་གྱི་ཚོགས་མིའི་ནང་ལོགས་ནས་དེ་ལ་ཡ་གུས་བརྩི་དང་ལེན་དེ་ཞུ་ཡོང་གི་རེད་པས་དེ་མ་འོངས་པ་ཡུན་གནས་དེ་གནས་གི་རེད་པས་ཁྲིམས་དེ། རེད་ད་དེ་དེ་རེད་ཁྲིམས་དེ་བྱ་ཡ་དེ་གར་སོང་རེད་ད་ཞི་ཅིན་ཕིང་གི་གནས་སྟངས་དེ་ག་རེ་ཆགས་སོང་སྲིད་གཞུང་དེ་དཀའ་ངལ་ཅིག་ལ་གཏུགས་ཚེ་འཕྲད་ས་རེད་དེང་དེ་ཚོ་སོ་སོས་གི་སྲ་བརྟན་དེ་བཟོ་ཡ་ཆེད་དུ་ཡིན་བྱས་བྱས་ཁྲིམས་ཡིག་དེ་གཏན་འབེབས་བྱས་ཡོད་དེ་དེ་ལ་མ་དགའ་བ་བྱེད་མཁན་དེ་འདྲས་དེ་འདྲ་རྒྱ་ནག་གི་ནང་ལོགས་ལ་ཁོ་ཡོད་སྡོད་པ་ཅིག་མང་པོ་ཅིག་གླེང་གི་ཡོད་རེད་ཡིན་ནའི་ཁོ་ཚོས་གི་དེ་གསལ་པོ་ཅིག་ཕྱི་ལོགས་ལ་ལབ་ཐུབ་ཡ་གི་གནས་སྟངས་དེ་ཆགས་བསྡད་ཡོད་ས་ན། རྒྱ་ནག་གི་ད་ལྟའི་གི་སྒྲོམ་གཞི་འདྲ་བོ་དེ system ཟེར་ཡ་ཅིག་ཡོད་རེད་པ་དེ་དཔེ་བྱས་ཚང་མས་གི་དེ་ག་སྲིད་གཞུང་ལ་ངོ་རྒོལ་བྱས་པ་རེད་ན་ཨ་ནི་སོ་སོ་ལ་གྱོང་གྱོང་གུད་ཤུགས་ཆེན་པོ་ཅིག་རག་གི་ཡོད་པ་དང་བྱེད་མ་ཐུབ་པའི་གི་དེ་འདྲའི་གི system དེ་བཟོས་ཡོད་དུས་ཙམ་པ་ཁོ་ཚོའི་ཐོག་ནས་དཔེ་བྱས་ལབ་ཡ་ཁག་པོ་ཞེ་པོ་ཅིག་རེད་ངོ་རྒོལ་བྱས་ཁག་པོ་ཞེ་པོ་ཅིག་རེད་ངོ་རྒོལ་གི་གོ་སྐབས་ཅིག་རག་བ་རེད་ན། ད་རྗེས་ངས་ཞུས་པ་ནང་བཞིན་གྱི་མི་དེ་རྒྱལ་སྤྱིའི་རེད། ཨ་ནི་རྒྱ་ནག་ནང་ལོགས་ལ་རེད། དེ་འདྲའི་གོ་སྐབས་ཆུང་ཆུང་ཅིག་ཐོན་པ་འདྲ་ཅིག་ན། དེའི་ནང་ལོགས་ལ་མི་དེ་ཚང་མས་མཉམ་ཞུགས་བྱས་རྗེས་སྲིད་གཞུང་མགོ་རྟིང་སློག་ཡ་དེ་ལས་སླ་བོ་ཅིག་འདུག་ཅེས་གནས་སྟངས་དེ་ཆགས་འདུག་ཡོད། ད་ཡིན་ནའི། འདི་རྒྱུན་ད་ལྟ་གི་འདི་ལ་བལྟས་ན་ང་ཚོས་གི། ཐག་རིང་བོ་ཕྱིན་པ་འདྲ་ཞིག་ནས་བལྟས་ན་ལོ་གསུམ་བཞི། དེ་ལས་བལྟས་ཡིན་ན་བལྟས་རྒྱུན་རིང་བོ་ཅིག་གནས་ཀྱི་རེད་པས་ཟེར་ན་ད་ལྟ་མང་པོ་ཅིག་གི་ཚོད་དཔག་ནང་ལོགས་ལ་དེ་འདྲའི་གནས་ཐུབ་མ་རེད། གང་ཡིན་ཟེར་ན་དེ། དེ་འདྲས་ཀྱི་དམ་དྲག་ཆེན་པོ་དང། རྒྱལ་གཅེས་ཀྱི་མིང་གིས་བྱས་དམར་ཤོག་གི་ལྟ་གྲུབ་དང་གཅིག་རྒྱ་ནག་རང་གི་མི་རིགས་དེ་གཞན་ལས་ལྷག་རེད་ཟེར་ལྟ་བ་འདི་རྒྱ་ནག་མི་རིགས་ཀྱི་འདི་ཡི་ཇུས་ཐུགས་མ་རེད་དེ་རྒྱལ་སྤྱིའི་ཐོག་ནས་ཡིན་པར་ཅང་མོས་མཐུན་བྱུང་མ་རེད་དེ། སྲིད་ཇུས་འདི་ལ་གཞན་ལ་རྒྱབ་སྐྱོར་རྒྱུན་འཁྱོངས་པོ་གི་ཐོག་ནས་རྒྱབ་སྐྱོར་ཡོང་གི་རེད་ཟེར་ན་ཡོང་གི་མ་རེད་ལབ་ཡས་འདི་ལས་མང་པོ་ཞིག་ཆགས་འདི་གི་རེད། ལྷག་པར་དུ་དེའི་སྲིད་ཇུས་འདི་རྒྱུན་འཁྱོངས་ཤུགས་ཆེན་པོ་ཞིག་ཕྱིན་པ་རེད་ན་ག་རེ་བྱ་དགོས་ཡོད་རེད་ན་ཉི་ཧོང་ནང་ལོགས་ལ་ཡིན་པ་རེད་ན་དེང་སང། ཉི་ཧོང་རེད South Korea རེད་དེའི་ནང་ལོགས་ལ་ཨཱ་ནི་ལྷག་པར་དུ Philippines ལ་རེད། རྒྱ་ནག་གི་སྲིད་བྱུས་དང་རྒྱ་ནག་གི་ད་ལྟའི་གི་ཞི་ཅིན་ཕིན་གི་འགྲོ་སྟངས་དེ་ཚོ་ལ་ཅིག་མ་དགའ་བའི་རྣམ་འགྱུར་གཞི་རིམ་གྱི་མི་དམངས་རང་ནས་བེད་ཤུགས་ཆེན་པོ་ཞུགས་ཆོག་རེད་སྲིད་གཞུང་ཐོག་ནས་ཡིན་པར་ཅི་ན་རྒྱ་ནག་སྲིད་གཞུང་དང་འདོད་མཐུན་འདོད་པ་བསྟུན་བྱེད་པའི་ཐད་གང་གང་ཐུབ་ཐུབ་འགྲོ་ཡ་ཐབས་ཤེས་བྱེད་ཀྱི་ཡོད་རེད་བྱེད་ཀྱི་ཡོད་རེད་དེ་ཡིན་ན་མི་དམངས་ཐོག་ནས་ཡིན་པར་ཅི་ན་རྒྱ་ནག་གི་བྱ་སྤྱོད་དེ་ལ་ཡག་པོ་ཞིག་བརྩི་གི་ཡོད་མ་རེད་དཔེ་ཆ་བཞག་ན། ང་ཚོ་འདི་རྒྱ་གར་མཚོ་གླིང་མཐའ Indo-Pacific Region ཞེས་པ Indo-Pacific Region གྱི་མཐའ་ལ་ཡོད་པའི་གི་རྒྱལ་ཁབ་མང་ཆེ་གི་འདི་རྒྱ་ནག་འདི་ད་ལྟ་ང་ཚོ་ལ་འདི་ཞི་ཅིན་ཕིན་སྲིད་ཇུས་འདི་མུ་མཐུད་ནས་ཕྱིན་པ་རེད་ན་ཨ་ནི་འདི་ཅིག་ང་ཚོ་འདི་གི་ས་ཁུལ་འདིའི་ནང་ལོགས་ལ་བ་ད་ཞི་བདེ་ཁྱོན་ནས་ཡོང་ས་མ་རེད་ཅེས་འདི་ལབ་གི་ཡོད་རེད་བ། དེ་འདྲས་ཅིག་ཆགས་པ་རེད་ན་རྒྱ་ནག་གི་སྲིད་གཞུང་འདི་འཛམ་བུ་གླིང་གི་འདི་ནང་ལོགས་རང་ནང་ལོགས་ལ་སྤྱི་ཚོགས་གི་ནང་ལོགས་ནས་ལྟས་ཁ་བེད་ཅེས་ཨ་ནི། རྒྱ་ནག་གི་དམར་ཤོག་ཚོགས་པའི་གི་ཨ་ནི་འགོ་འཁྲིད་གཞན་པ་ཚོའི་ཐོག་ནས་ཡིན་པ་རེད་བསམ་ཚུལ་བསམ་ཚུལ་ཅིག་སླེབས་ནི་ལ་ཨ་ནི་གོ་སྐབས་ཅིག་རག་བའི་ཐོག་ནས་འདི་གོ་སྐབས་དེ་ལེན་བྱས་ད་ལྟའི་སྲིད་གཞུང་འདི་མེད་པ་ཆགས་འགྲོ་ཡས་གི་གཞི་གཅིག་ཏུ་ཆགས་གི་འདུག་བསམ་གི་ལང། ད་ལྟ་ཁྲིམས་འདི་བཅའ་ནས་ད་ལྟ་གཏན་འབེབས་བྱས་ནས་ཟླ་བ་གཉིས་ལྷག་ཙམ་ལས་འགྲོ་གི་ཡོད་མ་རེད་ཙང་ལ་འདི་ས་གནས་ལ་མ་མི་མང་གི་གཞི་རིམ་མི་མང་གི་ཁྲོད་ལ་མ་སླེབས་ཡོད་རེད་པས་ལ་དེ་མི་སྐད་ཅིག་ས་སྒང་མ་བབས་ཡོད་རེད་པས་ད་ང་ཚོས་ལག་ལག་བསྟར་གི་ཐོག་ནས་ཞུས་པ་ཡིན་ན།

ཚིག་དག་རང་ཐོག་ནས་བེད་སྤྱད་ནི་མི་མང་ལ་ག་རེ་ཞེད་སྣང་བྱུང་གི་རེད་ཟེར་ན་བཅིངས་གྲོལ་དམག་མིས་ད་ཕྱུག་ཕྱུག་པོ་ཆགས་རྗེས་ང་ཚོ་ལ་བེད་སྤྱད་དེ་ཡི་ནི་ཁ་ལ་མ་ཉན་པ་རེད་ན་དཀའ་ངལ་ཆེ་ས་རེད་བསམ་ཡས་ཀྱི་ཞེད་སྣང་བཟོ་འདྲ་ཅིག་ཁོ་ཚོས་བསྐུལ་བཞག་རེད་བ། བྱས་ཙང་མི་མང་ནང་ལོགས་ལ་བེད་སྤྱད་དེ་སྔོན་རང་ནས་བེད་སྤྱད་ཞེད་སྣང་བསྐུལ་ཡས་ཆེད་དུ་ལ་ཁྲིམས་དེ་མ་བཏང་བྱས་དེ་ལ་བེད་མ་འདོད་པ་བྱེད་མཁན་མང་པོ་ཡོད་རེད་དེ་ཡིན་ན་ད་ལྟའི་ཆ་དེ་ལ་བེད་སྤྱད་དེ་ལ་ངོ་རྒོལ་བྱེད་ཡས་ཀྱི་ཅིག་ས་ཆ་འདྲ་བོ་ཞིག་དང་དེ་འདྲས་ཀྱི་ཡོད་རེད་པས་ཟེར་ན་ཡོད་མ་རེད་གང་ཡིན་ཟེར་ན་ཁོ་ཚོས system དེ་བེད་སྤྱད་ཅིག་ངོ་རྒོལ་རྒྱུན་དུ་བྱེད་མ་ཐུབ་པའི་ཆེད་དང་དེ་འདྲའི་མ་ཡོང་ཡས་ཀྱི་ཐབས་ཤེས་ཅིག་ཤུགས་ཆེན་པོ་ཞིག་བཟོས་བཞག་ཡོད་རེད་བ། དེ་འདྲའི་ཐོག་ནས་མི་མང་ཐོག་ནས་ཡིན་པར་ཅི་ན་ཐབས་དེ་གང་ཆེ་མ་ཁྲིམས་དེ་མ་ཅིག་སླད་ཚོད་ལྟ་ཙམ་པར་ལག་བསྟར་བྱས་ལ། ཁོ་ཚོས་ཀྱིས་ཅིག་ལས་བཙན་བཀའ་ཆེན་པོའི་ཐོག་ནས་བེད་དེ་ལག་བསྟར་བྱས་རྗེས་མི་མང་གིས་ངོ་རྒོལ་བྱས་རིགས།

རྒྱ་ནག་ལ་དགའ་བོ་ཞེ་པོ་ཅིག་ཡོད་རེད་ཟེར་ཞུ་ཡོད་རེད་ད་ཅིག་དེ་ག་རང་ལྟ་སྟངས་དགོས་ཡོད་མ་རེད་ད་ལྟ་དང་པོ་དུ་བ་བརྒྱ་ཆ་བཅུ་དྲུག་བཅུ་བདུན་བདུན་བྱས་དེ་ལས་ག་ལེ་ག་ལེ་བརྒྱ་ཆ་སུམ་ཅུ་བྱས་ད་འདས་པའི་ལོ་ཁ་ཤས་ནང་ལོགས་ལ་བརྒྱ་ཆ་དྲུག་ཅུ་བདུན་ཅུ་གིས་ནི་རྒྱ་ནག་ལ་ཡ་ད་སྐྱོན་བརྗོད་བྱེད་ཡ་དེ་འདྲས་ཀྱི་མི་མང་གཞི་རིམ་མི་མང་ནང་ལོགས་ལ་བསམ་ཚུལ་དེ་འདྲས་ཞིག་ཐོན་པ་རེད་སྒྲུབ་དོན་སུ་རེད་ཅེ་ད་ད་ཚེ་དབང་ལགས་ད་གིས་གོང་དུ་ཉི་ཧོང་དང་ཀོ་ལྷོ་ཀོ་རི་ཡ་དང་དུ་བ་ཀོ་རི་ཡ་དང་ད་དེ་ཨེ་ཤི་ཡ་གི་ཤར་ཕྱོགས་ལུང་པ་མང་ཆེ་བ་ཅིག་གིས་རྒྱ་ནག་ལ་དགའ་བོ་བྱེད་ཀྱི་ཡོད་མ་རེད་ཅེས་གསུངས་སོང་ང་ལ་ད་ལྟ་འདི་རྒྱ་ནག་ནང་ལོགས་གཞི་རིམ་མི་མང་རང་ནང་ལོགས་ལ་འགྱུར་བ་འགྲོ་གི་ཡོད་རེད་པས། འདི་རྒྱ་ནག་དམར་ཤོག་ལ་ལྟ་སྟངས་འདི་འགྱུར་བ་འགྲོ་གི་ཡོད་རེད་པས། ཕེབས་འགྲོ་གི་ཡོད་རེད་པས། འགྲོ་གི་ཡོད་པ་གསལ་པོ་ཤར་རེད། ད་དཔེ་ཆ་འདི་དག་གང་ཡིན་ཟེར་ན་ངས་དཔེ་མཚོན་ཅིག་ཞུས་པ་རེད་ན་ཁ་སང་སྔས་མ་ང་ཚོས་དེ་ད་ཟླ་ཉིན་ཕྱི་ཟླ་དགུ་པ་བཅུ་པ་འདུག་བ་རེད་བ། དེ་ཚོ་བ། ཉི་ཧོང་གི་ཧྥུ་ཀུ་ཤི་མ་གི། རྡུལ་ཕྲན་གྱི་ཆུ་འདི་མར་ཆུར་བླུགས་རེད་ཟེར་ལབ་དུས་ཙམ་པ། རྒྱ་ནག་དམར་ཤོག་ཚོགས་པ་རང་གིས་འགོ་ཁྲིད་བྱས་བྱས་རྒྱ་ནག་མི་རིགས་མི་མང་མང་པོ་ཅིག་གིས་བལ་དེ་ཉི་ཧོང་ལ་ངོ་རྒོལ་བྱས། ཉི་ཧོང་ནས་བལ་དེ་ཅ་ལག་རྩི་དང་ཉོ་ཚོང་དང། ཁ་ལག་གི་རིགས་ཟ་ཡས་དང་མཚོ་གི་ཉ་དང་དེ་རིགས་ཚང་མ་བལ་དེ་ཉོས་ཡས་དེ་ཚང་མ་བཀག་སྡོམ་བྱེད་རྒྱུ་ཤུགས་ཆེན་པོ་བྱུང་ཡོད་རེད། དེ་འདྲས་བྱུང་དུས་ཙམ་པ། ཡིན་ནའི་རྒྱ་ནག་ནང་ལོགས་ལ་ནིའུ་སི་ཚོ་ཤུགས་ཆེན་པོ་ཞིག་བསྟན་བྱས་ཉི་ཧོང་ནང་ལོགས་ལ་ཁོ་ཚོ་གི་ལྟོས་ཡོད་ཐབས་ཤེས་བྱེད་ཀྱི་ཡོད་རེད་དེ་འདི་སྐབས་དེ་ལ་རྒྱ་ནག་གི་མི་མང་པོ་ཞིག་ཉི་ཧོང་ལ་སླེབས་དེ་ལ་ཉི་ཧོང་ལ་དེ་སླེབས་སྐྱོ་དེ་ཚོ་མི་ཚོ་ལ་ཕར་སྐད་ཆ་བཅར་འདྲི་བྱེད་སྐད་ཆ་ཞུས་དུས་ཙམ་པ་པའི་དེ་དེ་ང་ཚོ་གི་སྲིད་གཞུང་ཐོག་ནས་ཡིན་པ་རེད་ན་དེ་ཚོའི་རིགས་དེ་ཉི་ཧོང་ལ་རྟག་པར་རེད་ཞེས་པའི་དེ་མ་དགའ་བའི་སྣང་ཚུལ་དེ་ཚོ་ཤུགས་ཆེན་པོ་ཞིག་སྟོན་གྱི་ཡོད་རེད་དེ་ལ་ངོ་རྒོལ་བྱེད་མཁན་ཡོད། མི་མང་ཚང་མས་བྱེད་ཀྱི་ཡོད་རེད་བྱེད་ཀྱི་ཡོད་མ་རེད་མི་མང་ཕྱོགས་གཅིག་གཞུང་རང་གིས་ཁོ་ཚོ་སྐུལ་མ་བྱེད་རྒྱུ་བྱེད་ཀྱི་བྱས་བསྡད་ཀྱི་ཡོད་རེད། ད་དེ་ལས་པ་རེད་ན་ཧྥུ་ཀུ་ཤི་མ་གི་ཡང་ཏན་ཏིག་ཆུ་དེ་ཡིན་པ་རེད་ན་གཙང་མ་དེ་བཟོས་ཡོད་པ་དང་རྒྱལ་སྤྱིའི་ཐོག་ནས་བཀའ་འཁྲོལ་ཡོད་པ་དེ་གསལ་པོ་ཤར་རེད་འཛམ་བུ་གླིང་ཚང་མས་ཧ་གོ་བསྡད་ཡོད་རེད་ཡིན་ནའི་རྒྱ་ནག་ནང་ལོགས་འདི་ཧ་གོ་གི་ཡོད་རེད་ཟེར་ན་ཧ་གོ་གི་ཡོད་མ་རེད་ཧ་མ་གོ་བ་དེ་སུས་བཟོས་རེད་ཟེར་ན་རྒྱ་ནག་སྲིད་གཞུང་རང་གིས་བཟོས་རེད། ད་ལྟ་ད་ང་ཚོ་བསྡད་ཡོད་རེད་དེ་ཉེ་འགྲམ་གྱི་མཚོ་གི་ཁ་ལག་ཡང་ཟ་གི་ཡོད། འདས་པའི་དེ་ཉོ་ཚོང་དེ་ཚོས་དེ་བྱེད་ཀྱི་ཡོད་དེ་དཀའ་ངལ་ཁྱོན་ནས་མི་འདུག་ཉི་ཧོང་མི་ཁོ་རང་ཚོས་ཟ་གི་ཡོད་རེད། ཉི་ཧོང་གི་སྲིད་བློན་དེ་ཕར་ཕྱིན་བྱས་ཕིན་དེའི་ཆུ་དེ་ནས་ཐོན་ཆོག་གི་ཉ་དེ་ཁོ་རང་གིས་ཟས་ཡོད་རེད་དེ་མི་ལ་བསྟན་ཡས་ཆེད་དུ་ད་གར་བྱེད་ཐུབ་ས་ལ་ཡིན་ནའི་རྒྱ་ནག་གི་སྲིད་གཞུང་ཐོག་ནས་དེ་འདྲས་བྱེད་ཆོག་དེ་ང་ཚོ་ཉི་ཧོང་དང་རྒྱ་མི་རིགས་བར་ལ་ཨ་ནི་ཅིག་གི་བསམ་ཚུལ་བཟོ་ཡས་དང་འགལ་ཟླ་ཤུགས་ཆེན་པོ་བཟོ་ཡས་དེ་སྲིད་གཞུང་གིས་ངས་ཀྱི་དེའི་ཚིག་དེ་རིགས་དེ། རྒྱ་ནག་རང་ལ་ལབ་རྒྱ་ནག་ནང་སླེབས་དུས་ཙམ་པ་ལབ་ཐུབ་མ་རེད་དེ་ཡིན་ནའི་ཉི་ཧོང་ལ་སླེབས་དུས་ཙམ་པ་དེ་རང་དབང་ལུང་པ་བྱེད་དུས་ཙམ་པ་ངས་དེ་ལབ་གི་ཡོད་ཟེར་ནས་རྒྱ་ནག་མི་རིགས་མང་པོ་ཞིག་ལབ་ཐུབ་ཀྱི་ཡོད་རེད། དེ་འདྲའི་འདྲ་བོ་བོད་དེ་རྒྱ་མི་རིགས་དེ་འདྲའི་སྲིད་གཞུང་གི་ད་ལྟའི་ལྟ་གྲུབ་དང་ལྷག་པར་དུ་བོད་དེ་ཉི་ཧོང་དང་རྒྱ་མི་རིགས་བར་ལ་བོད་དེ་དགའ་མོས་ཡོད་པ་དང་མཐུན་སྒྲིལ་ཡོད་པ་དེ་མེད་པ་བཟོ་བའི་ཐབས་ཤེས་བྱེད་ཡས་ཀྱི་སྲིད་ཇུས་འདི་ཡག་པོ་མ་རེད་ཟེར་ལབ་མཁན་དེ་འདྲ་ཤུགས་ཆེན་པོ་ཆགས་བསྡད་རེད་རྒྱ་མི་རིགས་ཐོག་ཐོག་ནས་རང་ཡིན་པ་རེད་ན་ང་ཚོས་དེ་ལ་བསམ་བསམ་བོད་དུ་རྒྱ་མི་རིགས་འདི་འདྲ་ཡོང་གི་ཡོད་རེད་བོད་པ་ལ་ཟིན་པའི་ཀྱི་སྲིད་ཇུས་འདི་ཁོ་ཚོས་ཁྱོན་ནས་རང་འདོད་པ་མེད་ཁོ་ཚོ་གི་ཕ་མ་སྤུན་ཆ་མང་པོ་ཞིག་གཉེན་ཚན་མང་པོ་ཞིག་བླ་རུང་སྒར་དང་ཡ་ཆེན་སྒར་དེ་འདྲ་སློབ་སྦྱོང་བྱས་ཀྱང་བོད་མི་མཉམ་པོ་བོད་པས་གློ་ཉི་རིག་ཐོག་ནས་བེད་སྤྱད་ཅིག་སྙམ་པོ་དེ། ཆོས་ཆོས་ཞུས་འདི་བྱེད་ཀྱི་ཡོད་དེ་ཡིན་ནས་བེད་སྤྱད་རྒྱ་དང་རྒྱ་མི་དང་བོད་རིགས་འདི་འཆམ་པོ་ཆགས་པ་རེད་ན་ཉེན་ཁ་ཐོག་ཅིག་བེད་སྤྱད་རྒྱ་ནག་སྲིད་གཞུང་གི་བེད་སྤྱད་སྙམ་པོ་དེ་མ་ཆོས་སོས་བོད་པ་ཚོས་ཕར་བློ་སོ་སོ་ཚོས་ས་ཆ་རེད་ལོ་རྒྱ་ནག་ཚོས་ཚོས་བེད་སྤྱད་རྒྱ་ནག་ས་ཆ་རེད་ལོ་ད་བེད་ཆགས་ཤར་བ་རེད་ན་ཅིག་ནང་པའི་ཆོས་འདི་བོད་པའི་གི་བླ་མའི་གིས་ཨ་ནི་རྒྱ་མི་རིགས་ལ་བེད་སྤྱད་ནང་པའི་ཆོས་བསླབ་ཆོག་གི་མ་རེད་ཟེར་བ་དེ་འདྲ་ལབ་ཡོད་རེད་པ། དེ་ཚོའི་རིགས་འདི་དཔེ་ད་ཐལ་ཆེན་པོ་རེད། ང་ཚོས་རྒྱ་མི་རིགས་ཀྱི་ཐོག་ནས་པར་ཆང་དེ་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ཟེར་ལབ་མཁན་རྒྱ་མི་དེ་འདྲའི་མང་པོ་ཅིག་ཡོང་བསྡད་ཀྱི་འདུག་པ། དེ་ཚོས་ཁོ་ཚོའི་ཐོག་ནས་པར་རང་དེ་ལ་འདོད་པ་རྒྱུན་ནས་བྱེད་ཀྱི་ཡོད་མ་རེད་བསམ་གི་འདུག་ལ་མོ། ལགས་སོ་ད་ང་ཚོ་དུས་ཚོད་རྫོགས་པའི་བཟོ་འདྲ་བྱས་སོང་ཨ་ནི། ང་ཚོ་བཀའ་མོལ་ཞུ་ས་དེ་ཉི་ཧོང་སྐུ་ཚབ་དོན་གཅོད། འབུམ་རམས་པ་ཨརྱ་ཚེ་དབང་རྒྱལ་པོ་ལགས་ཡིན། ཚེ་དབང་ལགས་ཐུགས་རྗེ་ཆེ། ལགས་སེ་ཐུགས་རྗེ་ཆེ་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱིས་རྒྱ་གར་ལྷོ་ཕྱོགས་ས་ཁུལ། བོད་ཀྱི་རིག་གཞུང་དང་སྒྱུ་རྩལ་གྱི་ལས་གཞིའི་སྐོར་གོ་རྟོགས་ལས་འགུལ་དེ་མཇུག་སྒྲིལ་གནང་བཞག། ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་སླེབ་ལ་ཉེ་བའི་སྐབས་འདིར་འོས་བསྡུའི་ལས་འགུལ་སྐབས་སྲིད་འཛིན་གྱི་འོས་མི་རེ་བ་ཆེ་ཤོས་གཉིས་དབར་རྒྱ་ནག་དང་ཐེ་ཝན་གྱི་འབྲེལ་བའི་གནད་དོན་དང་ཕྱོགས་གཉིས་དབར་རྩོད་རྙོག་གཡོལ་ཐབས་སུ་ལས་དོན་སྤེལ་ཕྱོགས་སོགས་ཀྱི་གནད་དོན་ཐོག་བགྲོ་གླེང་གཙོ་བོ་བྱེད་བཞིན་ཡིན་འདུག། ཧོང་ཀོང་གི་གསར་ཤོག་ལས་ཁང་གི་བདག་པོ་དང། ལས་འགུལ་བ་ཇི་མིན་ལའེ་ལགས་ཀྱིས་ཁོང་གིས་གཞུང་མགོ་རྟིང་སློག་རྩིས་ཀྱི་ལས་འགུལ་དང་ངན་པ་ཁ་མཐུན་གྱི་ལས་འགུལ་དེ་འདྲ་སྤེལ་རྒྱུ་མ་བྱུང་ཞེས་ཁྲིམས་ཁང་དུ་གསུངས་ནས་ཧོང་ཀོང་གཞུང་གིས་ཁོང་ལ་བཙུགས་པའི་ནག་ཉེས་དེ་ཚོར་ཁོང་གིས་ངོས་ལེན་གནང་མི་འདུག། ཇི་མིན་ལའེ་ཁོང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་ནང་དམངས་གཙོའི་ལས་འགུལ་གཞི་རྒྱ་ཆེན་པོ་ཞིག་སྤེལ་བའི་སྐབས་ཁོང་འཛིན་བཟུང་བྱས་ཡོད་པ་དང། ཁོང་ལ་བཙུགས་པའི་ནག་ཉེས་དེ་ཚོ་ར་སྤྲོད་བྱུང་བ་ཡིན་ན། ཁོང་ལ་ཚེ་བཙོན་གྱི་ཉེས་པ་ཕོག་སྲིད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།